ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་བཅུ་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་གཅིག། རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་ཚུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན།
ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་སློབ་མ་ཚེ་སྒྲོན་ལགས་རྒྱ་མིའི་ཉེན་རྟོག་པའི་དོ་དམ་འོག་འདས་གྲོངས་སུ་ཕྱིན་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་བོད་མི་རྣམས་བློ་ཕམ་ཆེན་པོ་བྱུང་བ་དང། གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་གིས་ཁོང་ལ་གདུང་སེམས་མཉམ་སྐྱེད་ཡོད་པ་མཚོན་ཕྱིར་ཁོང་གི་ཆེད་སྨོན་ལམ་གསུང་འདོན་དང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་འཆར་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་རྣམས་ཀྱི་ལོ་གཉིས་པའི་ལས་རིམ་ནང་ལྷན་ཞུགས་གནང་མཁན་རྣམས་ལ་བློ་སྐྱེད་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བསྒྲུབ་རྒྱུར་ཕན་ཐོགས་འབྱུང་ལུགས་གསུངས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ་བོད་ཡིག་ཏུ་གང་མགྱོགས་བསྒྱུར་དགོས་ཀྱི་འདུག་ཅེས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ངོ་སྤྲོད་གཏམ་བཤད་གནང་བའི་སྐོར་ས་གནས་ནས་བཏང་འབྱོར་བྱུང་བའི་གནས་ཚུལ་དེ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ལགས་སྙེ་མོ་རྫོང་དང་རི་ཚོ་གྲོང་ཚོའི་ཉེན་རྟོག་པས་སྔར་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ཉིན། བཙན་ཁྲིད་བྱས་ཏེ་ཟླ་བ་ཕྱེད་ཀ་ལྷག་ཕྱིན་པའི་རྗེས་སུ་འདི་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་ལྔ་ཉིན་ཁོང་གི་ནང་མི་རྣམས་ལ་བུ་མོ་འདས་གྲོངས་སུ་གྱུར་བའི་གནས་ཚུལ་བཤད་ཀྱང་ཕུང་པོ་སྤྲད་མེད་པས་ན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་བུ་མོ་ཚེ་སྒྲོན་ལགས་ལ་དྲང་བདེན་དགོས་ཅེས་དང་རྒྱ་ནག་གཞུང་གིས་བོད་ནང་མི་གསོད་ཁྲག་སྦྱོར་གྱི་བྱ་ངན་སྤེལ་མཚམས་འཇོག་དགོས་སྐོར་ས་གནས་ལ་ཡོད་པའི་རྒྱ་ནག་གི་དོན་གཅོད་ཁང་མདུན

བུ་མོ་ཚེ་སྒྲོན་ལགས་དམ་པ་འདིའི་ཆེད་སྨོན་ལམ་གསུང་འདོན་གོ་སྒྲིག་ཞུ་གཏན་འཁེལ་འདུག་ལ་དེ་བཞིན་དུ་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་ཀྱང་སྐུའི་བླ་གཟའི་ཉིན་དུས་རྒྱུན་ས་གནས་བོད་མིའི་སྤྱི་ཁང་ནང་རྒྱལ་བའི་སྐུ་ཕྱྭའི་ཞབས་རིམ་སྒྲུབ་བཞིན་པ་དང་བསྟུན་ནས་བུ་མོ་ཚེ་སྒྲོན་དམ་པ་འདིའི་ཆེད་བསྔོ་སྨོན་གསུང་འདོན་གནང་འཆར་འདུག། ཡང་བོད་རང་བཙན་སློབ་ཕྲུག་ཚོགས་པས་ཀྱང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་འདས་ཚེ་སྒྲོན་ལགས་ལ་ཆེ་བསྟོད་ཀྱི་མྱ་ངན་གུས་འདུད་མཚོན་པའི་སྙན་ཐོ་ཞིག་བཟོས་གནང་འདུག་རྩ་བའི་སློབ་མ་ཚེ་སྒྲོན་ལགས་སློབ་སྦྱོང་ཡག་པོ་ཡོད་སྟབས་དེ་སྔོན་སློབ་གྲྭའི་དབྱར་དགུན་གཉིས་ཀྱི་གུང་སེང་སྐབས་སློབ་ཕྲུག་མང་པོར་ཟབ་ཁྲིད་གནང་གི་ཡོད་པ་མ་ཟད་སློབ་དེབ་རིན་མེད་གནང་བ་སོགས་བོད་པའི་སློབ་ཕྲུག་རྣམས་ལ་སློབ་སྦྱོང་ཐོག་ནས་ཕྱག་རོགས་གང་ཐུབ་ཅི་ཐུབ་གནང་མཁན་ཞིག་ཡིན་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་རྣམས་ཀྱི་ལོ་གཉིས་པའི་ལས་རིམ་ནང་ལྷན་བཞུགས་གནང་མཁན་རྣམས་ལ་བློ་སྐྱེད་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བསྒྲུབ་རྒྱུར་ཕན་ཐོགས་བྱུང་ལུགས་གསུངས་པའི་སྐོར། པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་གསན་རོགས་གནང། རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་ཚོའི་ལོ་གཉིས་པའི་ལས་རིམ་གྱི་ནང་མཉམ་ཞུགས་གནང་མཁན། དགེ་འདུན་པ་རྣམས་ལ་བློ་སྐྱེད་ཀྱིས་གོང་ས་མཆོག་གི་བཀའ་དགོངས་བསྒྲུབ་རྒྱུ། ཕན་ཐོགས་བྱུང་ཡོད་པའི་དགོངས་ཚུལ་གསུངས་གནང་བྱུང། དེའང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ཡ་གྱལ། ཆོས་ལུགས་ཕན་ཚུན་མཐུན་སྒྲིལ་དང་འབྲེལ་བའི་ནང་པའི་ཆོས་བརྒྱུད་འཛིན་པ་ནང་ཕན་ཚུན་དབར། མཐུན་སྒྲིལ་དམ་གཙང་གནས་རྒྱུ་སོགས་དང་འབྲེལ་བའི་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་ཚོའི་དབར་ཤེས་ཡོན་བརྗེ་ལེན་གྱི་ལོ་ལྔའི་ལས་འཆར་ཁོངས་ནས། ད་ལོའི་ཟླ་བ་འདིའི་ཕྱི་ཚེས་བདུན་ནས་བཅུ་དགུ་བར། གཙོ་བོ་སེ་ར་བླ་སྤྱི་དང་བྱེས་སྨད་གཉིས་ཀྱིས་གཙོས་པའི་བཀྲ་ཤིས་ལྷུན་པོ་དང་རྒྱུད་སྨད་གྲྭ་ཚང་བཅས་ཀྱི་ནང་ཁྱོན་བསྡོམས་བདུན་ཕྲག་གཉིས་ཙམ་གྱི་རིང། ཆ་བགོས་ཀྱིས་ཤྲི་ལངྐ་དགེ་སློང་བཅུ་གཉིས་དང་ཐའི་ལེན་ནས་བཅུ་གཅིག་དང། ལ་འོ་སི་ནས་གཅིག་བཅས་ཁྱོན་པཱ་ལིའི་ཆོས་བརྒྱུད་འཛིན་པ་དགེ་འདུན་པ་ཞལ་གྲངས་ཉི་ཤུ་རྩ་བཞི་ཡོད་པ་རྣམས་དང། དེ་བཞིན་བོད་པའི་གདན་ས་སེ་འབྲས་དགའ་གསུམ་གྱིས་གཙོས་པའི་རིས་མེད་ཆོས་བརྒྱུད་ཁག་གི་དགེ་འདུན་པ་བཅོ་བརྒྱད་བཅས་ཁྱོན་བསྡོམས་དགེ་འདུན་པ་ཞལ་གྲངས་བཞི་བཅུ་ཞེ་གཉིས་ལྷན་ཞུགས་གནང་སྟེ་གཙོ་བོ་སེ་ར་བྱེས་སྨད་གཉིས་དང་བཀྲ་ཤིས་ལྷུན་པོ་དང་རྒྱུད་སྨད་གྲྭ་ཚང་བཅས་ཀྱི་དགོན་པ་ཁག་གི་འཛིན་སྐྱོང་དང་སློབ་གཉེར་གནང་ཕྱོགས་དང་གཞན་ཡང་འདུལ་བ་སོགས་ཀྱི་སྐོར་བགྲོ་གླེང་དང་ས་གནས་ཀྱི་བོད་པའི་དགོན་སྡེ་ཁག་ཏུ་གནས་གཟིགས་ཕེབས་པ་སོགས་ཀྱི་ལས་རིམ་ཁག་མཇུག་སྒྲིལ་བྱུང་བ་དང་བསྟུན་ནས་ལྷན་ཚོགས་འདིའི་ནང་ཚོགས་ཞུགས་གནང་མཁན་དགེ་འདུན་པ་ཁག་ཅིག་ལ་བཀའ་འདྲི་ཞུས་སྐབས་ཐའི་ལེན་ནས་དགེ་འདུན་པ་པཱ་གོ་ཅཱ་ཡི་ལགས་ཀྱི་ཉམས་མྱོང་གསུངས་དོན་ལ། ང་རང་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་ཚོའི་བར། ཤེས་ཡོན་བརྗེ་ལེན་གྱི་ལས་རིམ་ལོ་དང་པོ་དང་གཉིས་པ་གཉིས་ཀའི་ནང། སྤྲོ་སྣང་ཆེན་པོས་མཉམ་ཞུགས་བྱས་ཤིང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་དེའི་ནང། ལེགས་སྦྱར་ཆོས་བརྒྱུད་འཛིན་པའི་བོད་པའི་དགོན་སྡེ་ཁག་གི་དགེ་འདུན་པ་ཚོས། མདོ་སྔགས་གཉིས་ཀྱི་གཞུང་ལུགས་ཁག་ལ་སློབ་གཉེར་གནང་བའི་ནང་དོན་ཁག། ཡིག་ངག་གཉིས་ཐོག་ནས་མཐོང་ཐོས་བྱུང་བའི་གནས་ཚུལ་མང་པོའི་ཐོག། གོ་རྟོགས་ཀྱི་བློ་བསྐྱེད་གསར་བ་དུ་མ་ཞིག་རག་སྟེ། དགའ་ཚོར་ཆེན་པོ་བྱུང་ཞེས་གསུངས་གནང་བྱུང། ཡང་ཤྲི་ལངྐ་ནས་ཡིན་པའི་དགེ་སློང་གུ་རུ་ཀརྨ་ཐེ་རོ་ལགས་ཀྱི་ཉམས་མྱོང་གསུངས་དོན་ལ། ང་རང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་འདིའི་ནང་མཉམ་ཞུགས་བྱས་པ་ཐོག་མ་ཞིག་ཡིན་ལ། ཤྲི་ལངྐ་དང་མི་འདྲ་བར་བོད་བརྒྱུད་ནང་པའི་དགོན་པ་ཁག་གི་འཛིན་སྐྱོང་གནས་སྟངས་དང། དགེ་འདུན་པ་རྣམས་ཀྱིས་ནང་ཆོས་ཀྱི་གཞུང་ལུགས་ཁག་ལ་རྒྱ་ཆེ་གཏིང་ཟབ་ཀྱི་སློབ་གཉེར་གནང་བ་སྤྱི་དང་ལྷག་པར་དུ་རིགས་ལམ་གྱི་ཐོག་རྩོད་པ་རྩོད་རྒྱུ་དེ་ནི་ཧ་ཅང་ཡག་པོ་ཞིག་མཐོང་སོང་ལ། དེ་ལྟ་བུ་ནང་པའི་དགོན་པ་ཁག་གི་འཛིན་སྐྱོང་གནས་སྟངས་དང་སློབ་གཉེར་གནང་ཕྱོགས་དེ་ནི། འཛམ་གླིང་ནང་པ་ཡོངས་ལ་མིག་དཔེ་ཡར་འགྲན་ཞིག་ཡིན་པ། གསུངས་གནང་བྱུང། ཡང་ལས་རིམ་དེའི་ནང་མཉམ་ཞུགས་གནང་མཁན་སེར་བྱེས་དགེ་བཤེས་བྱམས་པ་ཐབས་མཁས་ལགས་ཀྱི་ཉམས་མྱོང་གསུངས་དོན་ལ། ནང་པའི་རིག་གཞུང་གཉིས་ཀྱི་བར་བསྡུར་བའི་ཐོག་ཕན་ཚུན་མི་མཐུན་པ་ཕྲན་བུ་ལས་དོན་དུ་ཁྱད་པར་མེད་པ་ཤེས་རྟོགས་བྱུང་བ་མ་ཟད། ཕན་ཚུན་བར་མ་རྟོགས་པ་དང་ལོག་པར་རྟོགས་པ་རྣམས་སེལ་ཐུབ་པ་སོགས་ཀྱི་དགེ་མཚན་དུ་མ་ཞིག་བྱུང་ཡོད་སྐོར་གསུངས་གནང་བྱུང། ད་ལྟ་དེ་པཱ་ལི་དང་ལེགས་སྦྱར་གྱི་བར་ལག་ལ་བར་སྟོང་ཆེན་པོ་ཞིག་ཡོད་པ་དེ་ཡང་རྐང་ཡང་འདྲ་བ་ང་ཚོ་ལེགས་སྦྱར་གྱི་ཅི་ཅི་བྱས་ན་སྔགས་དང་འདི་འདྲའི་གི་ཉམས་ལེན་བྱེད་པོ་ཞིག་ཡོད་ད་ཁོ་རང་ལྟ་ཚུལ་ལ་ང་ཚོ་གི་ནང་ལ་ཨ་ནི་དགེ་སློང་ཚད་ལྡན་འདྲ་བ་ག་འདྲ་ཡོད་མེད་ཁ་ཤས་ལ་དོགས་པ་ཆེན་པོ་དེ་འདྲ་ཡོད་ས་རེད་ཨ་ནི་ཡིན་ད་འདུལ་བ་དེ་ཚོ་ད་ཡག་པོ་དེ་འདྲ་ཡོད་པ་ཧ་གོ་ཁོ་རང་ཚོ་ལ་དེ་འདྲའི་ལོག་རྟོག་ཆེན་པོ་སེལ་བ་དང་ཨ་ནི་ང་ཚོ་ངེད་གཉིས་ལ་ད་དཀའ་དཀའ་ལ་དགེ་སློང་ཟེར་བོ་ཟེར་རེད་ཕ་གི་ནས

པཱ་ལི་ཆོས་བརྒྱུད་འཛིན་པའི་དགེ་འདུན་པ་ཚོས་ལེགས་སྦྱར་ཆོས་བརྒྱུད་འཛིན་པའི་བོད་པའི་དགོན་སྡེ་ཁག་གི་འཛིན་སྐྱོང་གནས་སྟངས་དང་སློབ་གཉེར་གནང་ཕྱོགས་སོགས་ཀྱི་ཐད་རྒྱུས་ལོན་དང་བསྡུར་བའི་སྐོར་བགྲོ་གླེང་གནང་བ་སོགས་ཀྱི་ལས་རིམ་གང་ཅི་ཡག་པོ་བྱུང་ཡོད་པ་གསུངས་གནང་བྱུང། ད་གང་ལྟར་ཁོ་རང་ཚོ་ལ་གཅིག་ད་འདི་ལ་ཕེབས་བཞུགས་པའི་སྐབས་དུས་ལ་ཅིག་ང་ཚོ་གདན་ས་གི་གྲྭ་པ་ནང་བཞིན་གྱི་ཅིག་འཚོ་བ་སྐྱེལ་སྟངས་ཅིག་རེད་བ། དེ་འདྲའི་གནང་ཡས་དེ་ཅིག་ཁོང་ཚོ་མྱོང་ཚོར་མྱོང་ཚོར་དེ་ཅིག་རེད་བ། འདི་གལ་ཆེན་པོ་གཅིག་རྩིས་མེད་བྱས་གང་ལྟར་ད་དེ་བརྒྱུད་རིམ་འདི་ཁྲོད་ལ་ཕན་ཚུན་དེ་ང་ཚོ་བོད་བརྒྱུད་གཅིག་ཅིག་ཡིན་མཉམ་ཞུགས་གནང་མཁན་ཁོ་རང་ཚོ་ལ་ཡང་གཅིག་ཧ་ཅང་དམིགས་བསལ་ཧ་ཅང་གི་ཚོར་བ་ཆེན་པོ་བྱུང་ཡོད་ས་རེད་གཅིག་ད་ཁོང་ཚོའི་གི་ཉམས་ལེན་གནང་སྟངས་རེད་སྒོམ་སྐྱོན་སྟངས་རེད་འདུལ་བའི་གི་གཅིག་གཞི་གསུམ་གྱི་ཆོ་ག་ལ་སོགས་པ་ཅིག་རེད་བ་དེ་ངོ་སྤྲོད་གཅིག་རྒྱུས་ལོན་གནང་ཡས་དང་མཁྱེན་རྟོགས་ཡོད་ཡས་དང་ཨ་ནི་ཕ་རོལ་པོ་ལ་ཁོང་ཚོ་ཨ་ནི་ཡང་གཅིག་ཕྱི་ལོགས་ནས་ཕེབས་མཁན་ཚོ་ལ་ཡང་གཅིག་ང་ཚོ་གདན་སའི་ནང་སློབ་སྦྱོང་གནང་སྟངས་རེད་དེ་འདྲ་ཚོ་ལ་གཅིག་ཤུགས་རྐྱེན་ཟེར་ན་རེད་གང་ལྟར་ཡག་པོ་བྱུང་ཤག་ལགས་ཡག་པོ་བྱུང་སོང།
འདི་ལོ་སྤྱི་ཟླ་ལྔ་པའི་ནང་ནང་པའི་དགེ་འདུན་པའི་ཤེས་ཡོན་བརྗེ་ལེན་གྱི་ལོ་གཉིས་པའི་ལས་རིམ་ཐེངས་གཉིས་པ་དེ་ཐའི་ལེན་གྱི་ནང་ཉིན་བཅོ་ལྔའི་རིང་འཚོགས་གནང་རྒྱུ་དང། དེ་རྗེས་ཤྲི་ལངྐ་ནང་དེ་མཚུངས་འཚོགས་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ཡིན། ལྷོ་ཨ་མི་རི་ཀའི་རྒྱལ་ཁབ་བར་ཛིལ་གྱི་གྲོང་ཁྱེར་སའོ་པའོ་ལོ་ནང་གི་བོད་ཁང་ངམ་སྐུ་ཚབ་དོན་གཅོད་ཁང་གིས་གཡུང་དྲུང་བོན་གྱི་བླ་མ་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་བོད་ཀྱི་གནའ་བོའི་རྣལ་འབྱོར་པ་རྣམས་ཀྱི་དབུགས་གཏོང་ལེན་གྱི་ནུས་སྟོབས་ཅེས་པའི་བརྗོད་གཞིའི་ཐོག་བཀའ་སློབ་གནང་རྒྱུ་ཞིག་འདི་ཟླའི་ཚེས་བཅུ་བཞི་ཉིན་གོ་སྒྲིག་ཞུ་སྐབས། ཡུལ་དེའི་མི་མང་མང་པོ་མཉམ་ཞུགས་གནང་སྟེ་ལས་དོན་དེ་ལམ་ལྷོངས་ཆེན་པོ་བྱུང་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་དེ་རིང་ཕྱི་ཚེས་ཉི་ཤུ་གཅིག་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་གཡུང་དྲུང་བོན་གྱི་བླ་མ་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་ལོ་མང་རིང་ཆོས་ཉམས་ལེན་གནང་བ་མ་ཟད་དད་ལྡན་སློབ་མ་རྣམས་ལ་སློབ་ཁྲིད་སོགས་གནང་སྟབས། བོད་པའི་རྣལ་འབྱོར་པ་རྣམས་ཀྱིས་སྒོམ་སྒྲུབ་གནང་ཕྱོགས་སྤྱི་དང་ལྷག་དོན་དུ་དབུགས་གཏོང་ལེན་གྱི་ནུས་སྟོབས་སྐོར་མཁྱེན་རྒྱ་གཏིང་ཟབ་ཡོད་པས་ན་དེ་དག་སྐོར་བཀའ་སློབ་གསུང་བཤད་གནང་སྟབས་དེར་འདུས་མང་ཚོགས་རྣམས་ལ་སེམས་ལ་འགྱུར་བ་ཆེན་པོ་ཐེབས་པའི་ཉམས་མྱོང་བྱུང་འདུག་ཡང་རིན་པོ་ཆེ་མཆོག་གིས་དབུགས་གཏོང་ལེན་གྱི་ནུས་སྟོབས་དེ་བཞིན་ང་ཚོའི་ནང་སེམས་དང་ཚོར་བ་དེ་བཞིན་འཕྲོད་བསྟེན་བཅས་ལ་འབྲེལ་བ་ཆེན་པོ་ཡོད་སྐོར་གསལ་བཤད་གནང་བ་མ་ཟད། དབུགས་གཏོང་ལེན་གྱི་ནུས་སྟོབས་ཀྱིས་མིའི་སེམས་ངལ་ཉུང་དུ་གཏོང་རྒྱུ་དང་རིག་པ་ཇེ་གསལ་དུ་གཏོང་རྒྱུ་དེ་བཞིན་དྲན་ཤེས་བསྐྲུན་རྒྱུར་ཕན་ཐོགས་ཡོད་པའི་ཁ་ཡོད་ལག་ཡོད་ཀྱི་ཐབས་ཇུས་དང་ལམ་སྟོན་སོགས་གནང་འདུག་ཡང་འདི་ཟླའི་ཚེས་བཅུ་དྲུག་ཉིན Centro de Estudos Budistas Bodhisattva ཞེས་པའི་ནང་པའི་ཆོས་ཚོགས་གསར་འཛུགས་གནང་མཁན་བླ་མ་པད་མ་བསམ་གཏན་ལགས་དང་ཁོང་གི་ཕྱག་རོགས་རྣམས Brazil ནང་གི་བོད་ཁང་གསར་པའི་ནང་ཆེད་ཕེབས་གནང་ནས་མ་འོངས་པར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་ཁག་གཞིར་བཟུང་བོད་ཁང་དང་ཆོས་ཚོགས་འདི་གཉིས་ཟུང་འབྲེལ་སྒོ་ནས་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་ཉམས་པ་སླར་གསོ་དང་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་དེ་བཞིན་དར་སྤེལ་ཇི་གནང་སོགས་ཀྱི་སྐོར་བཀའ་བསྡུར་གནང་འདུག་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་བོད་ཁང་ནང་བཀའ་སློབ་གནང་རྒྱུ་སོགས་པ་སའོ་པའོ་ལོ་ནང་གི་ལིག་མིན་ཆ་སེན་ཏར་ཞེས་པའི་ཆོས་ཚོགས་ཀྱིས་གོ་སྒྲིག་ཞུས་པ་ཞིག་ཡིན་སྟབས་བོད་ཁང་གིས་སྐབས་དེར་མ་བསྐུལ་དྭང་བླངས་གནང་མཁན་དང Centro de Estudos Budistas། tas Bodhisattva ཞེས་པའི་ཆོས་ཚོགས། ལིག་མིན་ཆ་སེན་ཏར་ཞེས་པའི་ཆོས་ཚོགས་དེ་བཞིན་དྭང་བླངས་པ་ཇི་ནི་ཕི་ལི་ལགས་དང་ཨེ་ན་བྷི་ཡེ་ར་ལགས་པའོ་ལོ་རོ་བར་ཏོ་ལགས་དང་ཨོ་ལི་བྷི་ཡེ་ར་སིལ་བ་ལགས་སོགས་ལ་ཐུགས་རྗེ་ཆེ་ཞུས་གནང་འདུག། བར་ཛིལ་ནང་གི་བོད་ཁང་ངམ་སྐུ་ཚབ་དོན་གཅོད་ཁང་གིས་གོང་ཞུས་གལ་གནད་ཆེ་བའི་བཀའ་སློབ་གསུང་བཤད་ཀྱི་ལས་རིམ་གོ་སྒྲིག་ཞུ་ཐུབ་པ་དང་བོད་ཀྱི་ཆོས་དང་རིག་གཞུང་སོགས་ཀྱི་ས་གནས་ཡུལ་མི་རྣམས་ལ་ལེགས་སྐྱེས་ཕུལ་ཐུབ་པར་སྤོབས་པ་ཡོད་སྐོར་སོགས་ཀྱང་གོང་ཞུས་གནས་ཚུལ་ནང་བཀོད་སྤེལ་གནང་འདུག། རྒྱ་ནག་གིས་བོད་ཀྱི་ཁམས་ས་ཁུལ་དུ་ལི་ཐིའམ་ཞེས་པའི་གཏེར་ཁ་ཧ་ཅང་གི་ཕོན་ཆེ་ཞིག་ཐོན་ཡོད་པའི་སྐོར། Tibetan Review། བོད་གནས་བསྐྱར་ཞིབ་ཞེས་པའི་དུས་དེབ་དེའི་ནང་ཕྱི་ཚེས་ཉི་ཤུ་ཉིན་གནས་ཚུལ་བཏོན་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གཞུང་གི་རང་བྱུང་གཏེར་ཁའི་ལྷན་ཁང་གིས་ཕྱི་ཚེས་བཅོ་བརྒྱད་ཉིན་རྡོ་སྣུམ་གསར་པའམ་གསེར་དཀར་པོ་ཞེས་འབོད་པའི་ལི་ཐིའམ་གཏེར་ཁ་དེ་རྒྱ་ནག་གིས་ཡ་ཅན་ཞེས་འབོད་པ་དང། བོད་སྐད་ན་ཉག་ཆུ་ཁ་ཞེས་པ་དེ་བོད་ཀྱི་ཁམས་དཀར་མཛེས་ཁུལ་དུ་ཐོན་པའི་སྐོར་དང། དེ་ཡང་གཏེར་ཁ་དེའི་ཐོན་འབོར་དེ་ཏོན་ས་ཡ་གཅིག་ཙམ་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་རྒྱ་ནག་ནང་གི་ལི་ཐིའམ་ཞེས་པའི་གཏེར་ཁ་དེ་བོད་ཀྱི་མངའ་ཁུལ་དང་ཤིན་ཅང་འམ་ཤར་ཏུར་ཀི་སི་ཐན་དང། ཅཱན་ཙེ་ཞིང་ཆེན་བཅས་པའི་ནང་ཐོན་གྱི་ཡོད་པ་རེད་འདུག་ཨོ་སི་ཀྲོ་ལི་ཡའི University of Tasmania། ཞེས་པའི་གཙུག་ལག་སློབ་གཉེར་ཁང་དེའི་ནང་ཨེ་ཤེ་ཡའི་གནད་དོན་དུ་སློབ་དཔོན་གྱི་ཕྱག་ལས་གནང་མཁན་སྐུ་ཞབས James Chin ཞུ་བས། རྒྱ་ནག་ནི་འཛམ་གླིང་ནང་གི་གློག་རྫས་ཀྱི་ཁྲོམ་ར་ཆེ་ཤོས་བཟོ་རྒྱུའི་འབད་བརྩོན་བྱེད་ཀྱི་ཡོད་པ་རེད། ད་ཐེངས་ལི་ཐིའམ་གྱི་གཏེར་ཁུངས་གསར་རྙེད་བྱུང་བ་དེས་རྒྱ་ནག་གི་གློག་ཤུགས་ཀྱི་མོ་ཊའི་ཐོག་མ་རྩ་འཛུགས་མཁན་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག། ཡང་གནས་ཚུལ་ནང་བཀོད་པར། རྒྱ་ནག་ནི་འཛམ་གླིང་ནང་གློག་གི་མོ་ཊའི་གློག་རྫས་བརྒྱ་ཆ་བདུན་ཅུ་ཙམ་ཞིག་བཟོ་སྐྲུན་བྱེད་ཀྱི་ཡོད་པའི་སྐོར་དང། ཡུལ་ནང་གློག་གི་མོ་ཊའི་བཟོ་གྲྭ་ཡར་རྒྱས་གཏོང་རྒྱུའི་དམིགས་ཡུལ་འཛིན་གྱི་ཡོད་པའི་སྐོར་གནས་ཚུལ་བཀོད་འདུག་གཞན་ཡང་ཡུལ་གྱི། Lithium། ཞེས་པའི་གཏེར་ཁ་དེ་ཚྭ་ཡོད་སའི་མཚོ་ཁག་ནས་ཐོན་གྱི་ཡོད་པ་དང། ཆ་རྐྱེན་དེ་ཡོད་པའི་མཚོ་ཁག་གྲངས་ཆིག་སྟོང་ལྔ་བརྒྱ་སྐོར་ཞིག་ཡོད་པ་དེ་དག་ཚང་མ་བོད་ཀྱི་མངའ་ཁུལ་ན་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། ཡང་རྒྱ་ནག་གི་ཧའེ་ནན་ཞིང་ཆེན་ནང་གི་སློབ་ཕྲུག་གི་སྡོད་ཁང་ཞིག་ནང་མེ་སྐྱོན་བྱུང་ནས་སློབ་ཕྲུག་བཅུ་གསུམ་རྐྱེན་ལམ་དུ་ཕྱིན་སྐོར་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་རེས་གཟའ་སྤེན་པའི་ཉིན་གནས་ཚུལ་སྤེལ་འདུག། མེ་སྐྱོན་ཤོར་སའི་སློབ་གྲྭ་འདི་ནི་རྒྱ་ནག་གི་ཧའེ་ནན་ཞིང་ཆེན་ནང་གི་གྲོང་གསེབ་ཡན་ཤན་པུ་ཞེས་པའི་ནང་གི་ཡིང་ཚའེ་སློབ་གྲྭའི་སྡོད་ཁང་ནང་རེས་གཟའ་སྤེན་པའི་མཚན་མོའི་ཆུ་ཚོད་བཅུ་གཅིག་ཐོག་བྱུང་སྐོར་ས་གནས་མེ་གསོད་རུ་ཁག་གིས་བཤད་པ། རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག་ལ་སྐབས་དེའི་མེ་སྐྱོན་འོག་སློབ་ཕྲུག་བཅུ་གསུམ་རྐྱེན་ལམ་དུ་ཕྱིན་པ་དང་སློབ་ཕྲུག་གཅིག་ལ་རྨས་སྐྱོན་ཕོག་འདུག་སློབ་གྲྭ་དེའི་དགེ་རྒན་ཞིག་གིས་མེ་སྐྱོན་འོག་འཆི་སྐྱོན་བྱུང་བའི་སློབ་ཕྲུག་ཚང་མ་འཛིན་རིམ་གསུམ་པའི་སློབ་ཕྲུག་ཡིན་པ་དང་སློབ་ཕྲུག་དེ་ཚོ་ལོ་ན་དགུ་ནས་བཅུ་སོན་པ་ཤ་སྟག་ཡིན་ལུགས་ཧའེ་པེ་ཉིན་རེའི་གསར་ཤོག་ཅེས་པའི་ས་གནས་ཀྱི་ཚགས་པར་ལ་གསུངས་འདུག། ཡང་རེས་གཟའ་སྤེན་པའི་ཕྱི་དྲོར་ཧྥ་རན་སིའི་གསར་ལས་ཁང་གི་གསར་འགོད་པ་སློབ་གྲྭ་དེར་འགྲོ་སྐབས་སློབ་གྲྭ་དེའི་མཐའ་འཁོར་ལ་རྒྱ་མིའི་ཉེན་རྟོག་པ་བཅུ་གྲངས་ཤིག་གིས་སྐོར་གཡེང་དང་སྲུང་སྐྱོབ་བྱེད་བཞིན་ཡོད་འདུག། ཡང་སློབ་གྲྭ་འདིའི་ཉེ་འཁྲིས་ལ་ཅ་དངོས་འདྲ་མིན་སྣ་ཚོགས་འཚོང་མཁན་ཚོང་ཁང་ཞིག་གི་སྦྱིན་བདག་ཡིན་པ་བུད་མེད་ཅིག་གིས་ཁོ་མོ་གཉིད་ཁུག་ནས་སྡོད་སྐབས་མེ་སྐྱོན་དེ་བྱུང་བ་འདྲ་གནས་ཚུལ་ཐབས་རྡུགས་བྱུང་བ་དེའི་སྐོར་གོ་ཐོས་བྱུང་ཞེས་དང་སློབ་གྲྭ་འདིའི་སྡོད་ཁང་ནང་གི་སློབ་ཕྲུག་མང་ཆེ་བ་ས་ཁུལ་འདིའི་ཕྲུ་གུ་ཡིན་པ་དང། དེ་མིན་ཉེ་འཁྲིས་ཀྱི་གཏན་སྡོད་སློབ་གྲྭ་ཁག་ནས་ཡིན་སྐོར་དང་ཡིན་ནའི་ཁོ་མོའི་ཕྲུ་གུ་སློབ་གྲྭ་འདིའི་ནང་འགྲོ་གི་མེད་པས་ན་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་མེད་ལུགས་བརྗོད་འདུག། ཡང་ཧྥ་རན་སིའི་གསར་ལས་ཁང་གི་གསར་འགོད་པ་མེ་སྐྱོན་བྱུང་སའི་སློབ་གྲྭར་འགྲོ་རུ་མ་བཅུག་ན་ཡང་རྒྱ་ནག་རྒྱལ་ཡོངས་རླུང་འཕྲིན་ཁང་གིས་སྡོད་ཁང་དེའི་ཤེལ་སྒོ་འགའ་ཤས་གཏོར་བཤིག་བཏང་སྐོར་གནས་ཚུལ་སྤེལ་བ་ལུང་འདྲེན་བྱས་འདུག་ད་ལྟའི་ཆར་ས་གནས་ཀྱི་དཔོན་རིགས་ཚོས་གོང་ཞུས་དོན་རྐྱེན་ཐོག་དཔྱད་ཞིབ་བྱེད་མུས་ཡིན་པ་དང་སློབ་གྲྭ་དེ་དང་འབྲེལ་ཡོད་ཀྱི་མ་མཐར་ཡང་མི་གཅིག་བཀག་ཉར་བྱས་འདུག། ཡང་མེ་སྐྱོན་ནས་ཚེ་སྲོག་ཐར་བའི་སློབ་ཕྲུག་ཚོར་སྨན་ཁང་ནང་སྨན་བཅོས་བྱེད་མུས་ཡིན་འདུག་རྒྱ་ནག་ནང་གི་སྤྱི་ཚོགས་དྲ་རྒྱ་སྐད་འཕྲིན་སོགས་ཀྱི་ཐོག་མི་མང་ཚོས་ད་རེས་སློབ་གྲྭའི་སྡོད་ཁང་ཞིག་ལ་མེ་སྐྱོན་བྱུང་ནས་སློབ་ཕྲུག་མང་པོ་འཆི་སྐྱོན་བྱུང་བར་དེར་ཁོང་ཁྲོ་དྲག་པོ་ལངས་པའི་བསམ་ཚུལ་བཏོན་པ་མ་ཟད། སློབ་གྲྭའི་སྲུང་སྐྱོབ་ཐད་འཐུས་ཤོར་གཏོང་མཁན། ལས་བྱེད་པ་སོགས་སུ་ཡིན་རུང་ཉེས་ཆད་གཏོང་དགོས་པའི་དགོས་འདུན་ཡང་བཏོན་འདུག་རྒྱ་ནག་ནང་མེ་སྐྱོན་འོག་མི་འཆི་སྐྱོན་བྱུང་བའི་གནས་ཚུལ་ད་རེས་ཙམ་མ་ཡིན་པར་སྔ་ལོའི་ཕྱི་ཟླ་བཅུ་གཅིག་པ་དང་ཕྱི་ཟླ་བདུན་པ་ཕྱི་ཟླ་དྲུག་པ་དང་བཞི་པ་སོགས་ཀྱི་ནང་ལ་ཡང་ཐབས་རྡུགས་ཀྱི་དོན་རྐྱེན་འདི་རིགས་བྱུང་ཡོད་པའི་གནས་ཚུལ་འདུག།
རྒྱ་ནག་གི་ཉེན་རྟོག་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གསར་བཞད་ནས་བཟུང་རྒྱ་ནག་དམར་པོའི་གཞུང་གིས་བཀའ་འཁྲོལ་མེད་པར་ངོས་འཛིན་བྱས་པའི་འཆལ་གཏམ་ཞེས་འབོད་པའི་གནས་ཚུལ་ཁག་ཁྱབ་སྤེལ་བྱེད་མཁན་ཚོར་དྲག་གནོན་གྱི་སྲིད་ཇུས་ཤིག་ལག་བསྟར་བྱེད་འགོ་བཙུགས་ཡོད་པ་རེད་འདུག། དེ་ཡང་རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་དང་ནན་ཆིང་དང། ནང་སོག་བཅས་སྤོས་པའི་མངའ་ཁུལ་ནང་འཆལ་གཏམ་སྤེལ་བའི་གནས་ཚུལ་ཁག་ཅིག་བྱུང་ཡོད་པའི་གསལ་བསྒྲགས་བྱས་ཡོད་ཅིང། གནས་ཚུལ་དེ་ཕལ་ཆེ་བ་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ། WeChat། དང Douyin སྟེང་རྒྱ་ནག་གི་དཔལ་འབྱོར་དང་སྤྱི་ཚོགས་དང་འཕྲོད་བསྟེན་ལྟ་སྐྱོང་སྐོར་གཞུང་འབྲེལ་མིན་པའི་ཐོག་མཆན་བཀོད་པ་དང། གནས་ཚུལ་གཞན་ཁག་གི་ཐོག་འབྲེལ་བ་ཆགས་ཀྱི་ཡོད་པ་རེད་འདུག་གནད་དོན་དབྱེ་ཞིབ་གནང་མཁན་རྣམས་ཀྱིས། རྒྱ་ནག་གི་དཔོན་རིགས་རྣམས་དམར་ཤོག་ཚོགས་པའི་འགོ་ཁྲིད་ཞི་ཅིན་ཕིན་གྱིས་རྒྱལ་ཁབ་ཀྱི་དཔལ་འབྱོར་གྱི་སྲིད་བྱུས་ལག་བསྟར་བྱེད་ཕྱོགས་དེར་མི་མང་འདོད་པ་ཁེངས་ཀྱི་མེད་པ་དེར་དངངས་འཚབ་བྱས་པ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཤོག་བུ་དཀར་པོ་ཞེས་པའི་ངོ་རྒོལ་གྱི་ལས་འགུལ་དང། སྔ་ལོ་ཕྱི་ཟླ་བཅུ་པའི་ནང་རྒྱ་ནག་གི་སྲིད་བློན་ཟུར་པ་ལི་ཁེ་ཆང་འདས་གྲོངས་སུ་གྱུར་སྐབས་མི་མང་གིས་རྗེས་དྲན་བྱེད་སྟངས་དེ་ནས་ར་སྤྲོད་གསལ་པོ་བྱུང་ཡོད་པ་རེད། རྒྱ་ནག་གི་ནན་ཅིན་གྲོང་ཁྱེར་ནང་བསྡད་བཞིན་པའི་གནད་དོན་དབྱེ་ཞིབ་པ་བུད་མེད། ལུའུ་དབྱི་ཞུ་བས། ཁོང་ཚོས་མི་མང་ནང་སྐྱོན་བརྗོད་བྱེད་མཁན་མང་པོ་ཡོད་པ་དེར་དོ་སྣང་བྱུང་ཡོད་པ་རེད། ཁོང་ཚོས་འཛིན་བཟུང་དོ་དམ་བྱེད་པའི་མི་ཕལ་ཆེ་བས་འཆལ་གཏམ་སྤེལ་གྱི་ཡོད་པ་མ་རེད། སྲིད་བྱུས་ལག་བསྟར་བྱེད་བབ་དེ་ནི་བརྟན་ལྷིང་རྒྱུན་སྐྱོང་གི་ཐབས་ལམ་ཞིག་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཡང་ཇར་མ་ནི་ནང་གནས་སྡོད་གནང་མཁན་རྒྱ་ནག་དང་ལྟ་བ་ཐ་དད་འཛིན་མཁན་སོག་རིགས་ཡིན་པ། ཤི། ཧ་མིང་ཞུ་བས། ར་ཤའི་དམག་མིའི་བཟའ་ཟླ་ཞིག་གིས། ཁོ་མོའི་བཟའ་ཟླ། ཡུཀ་རེན་ནས་ཕྱིར་ལོག་གནང་དགོས་པའི་སྐོར་ར་ཤའི་སྲིད་འཛིན། བི་ལ་ཏི་མིར་པུ་ཏིན་མཆོག་གི་འོས་བསྡུའི་ལས་ཁུངས་ལ་བསྐྱོད་ནས་བརྗོད་ཡོད་པ་རེད་འདུག་དེ་ཡང་རེས་གཟའ་སྤེན་པ་ཉིན་ར་ཤའི་བུད་མེད། Maria Andreeva། ཡིས། སྲིད་འཛིན་པུ་ཏིན་གྱི་འོས་བསྡུའི་ལས་བྱེད་པ་རྣམ་པར། བི་ལ་ཏི་མིར་པུ་ཏིན་ཡིས་ངོས་རང་གི་བཟའ་ཟླ་ཡུཀ་རེན་ལ་བསྐྱོད་དགོས་པའི་བརྡ་ཁྱབ་བཏང་གནང་སོང། ཁོང་གིས་ངོས་རང་གི་བཟའ་ཟླ་ནང་ཁྱིམ་ལ་ལོག་རྒྱུའི་བརྡ་ཁྱབ་དེ་ག་དུས་གཏོང་གི་ཡོད་མེད་ཤེས་འདོད་ཡོད་ཅེས་བརྗོད་ཡོད་པ་རེད་འདུག་དེ་བཞིན་ཁོ་མོས་ར་ཤའི་བདེ་སྲུང་ལྷན་ཁང་གིས་དངུལ་གྲོན་ཚང་མ་བཏང་ཟིན་ཡོད་པ་རེད། ད་ཆ་ང་ཚོའི་མི་ཚོར་སྡུག་སྦྱོང་ཆ་ཚང་བཏང་ནས་རྐང་ལག་མེད་པར་ཕྱིར་ལོག་བྱེད་རྩིས་ཡིན་ནམ་ཞེས་སྐྱོན་བརྗོད་གནང་ཡོད་པ་རེད་འདུག་ར་ཤའི་སྲིད་འཛིན་པུ་ཏིན་ཡིས་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་དགུ་པའི་ནང་ཡུལ་ནང་ཟུར་བཀག་བྱས་པའི་དམག་མི་གྲངས་འབུམ་གསུམ་ཞིག་དམག་ནང་ཞུགས་དགོས་པའི་བཀའ་རྒྱ་བཏང་བ་དེར། ར་ཤའི་མི་དམངས་ཚོས་མི་དགའ་བའི་རྣམ་འགྱུར་ཤུགས་ཆེ་བཏོན་ཡོད་པ་རེད་འདུག་ཡང་སྲིད་འཛིན་པུ་ཏིན་ཡིས་ཟླ་བ་སྔོན་མ་དེར། ར་ཤའི་ཡུཀ་རེན་ནང་གི་དམག་འཐབ་ཀྱི་གནས་བབ་དེ་ནུས་པ་ཤུགས་ཆེ་ལྡན་པ་ཞིག་ཡོད་པའི་སྐོར་དང། དམིགས་བསལ་གྱི་དམག་འཐབ་ཀྱི་ལས་དོན་དེའི་དམིགས་ཡུལ་འགྲུབ་རྒྱུར་མདུན་སྐྱོད་བྱེད་རྒྱུ་ཡིན་ལུགས་བརྗོད་ཡོད་པ་རེད་འདུག། ཡང་སྲིད་འཛིན་པུ་ཏིན་ཡིས་ཟླ་བ་སྔོན་མ་དེར་ར་ཤའི་དྲག་པོའི་དཔུང་དམག་གི་འདུ་འཛོམས་ཤིག་གི་སར། འདི་ལོའི་ཕྱི་ཟླ་གསུམ་པའི་ནང་ཡུལ་ནང་འོས་བསྡུའི་ལས་དོན་སྤེལ་སྐབས་ཁོང་ཡང་བསྐྱར་ལོ་ངོ་དྲུག་དུས་ཡུན་གྱི་སྲིད་འཛིན་གྱི་འོས་བསྡུ་དེར་བཞེངས་རྒྱུའི་གསལ་བསྒྲགས་གནང་བར། ཁོང་ལ་འོས་བསྡུའི་ནང་རྒྱལ་ཁ་ཐོབ་རྒྱུ་ཡིན་པ། ཁོང་ལ་རྒྱབ་སྐྱོར་གནང་མཁན་ཙམ་མ་ཟད་ཁ་གཏད་གནང་མཁན་ཚོས་ཀྱང་མཇུག་བསྡོམས་གནང་གི་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ་བོད་ཡིག་ཏུ་གང་མགྱོགས་བསྒྱུར་དགོས་འདུག་ཅེས་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ཨ་རིའི་ནེའུ་ཡོག་གྲོང་ཁྱེར་དུ་གཏམ་བཤད་གནང་ཡོད་པའི་སྐོར་འདི་གའི་རླུང་འཕྲིན་ལས་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་བ་ཞིག་གཤམ་ལ་གསན་རོགས་གནང། དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ་བོད་ཡིག་ཏུ་གང་མགྱོགས་བསྒྱུར་དགོས་ཀྱི་འདུག་ཅེས་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ངོ་སྤྲོད་གཏམ་བཤད་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞུ་རྒྱུ། དེ་ཡང། ཨ་རིའི་སྐུ་ཚབ་དོན་གཅོད་ཁང་དང་ཧི་མ་ལ་ཡའི་དཔེ་མཛོད་ཁང་ཟུང་འབྲེལ་གྱིས་གོ་སྒྲིག་བྱས་ཏེ། ཕྱི་ཟླ་དང་པོའི་ཚེས་བཅུ་དགུའི་ཉིན་གྱི་དགོང་དྲོར་ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ཁ་པའི་ནང། ནིའུ་ཡོག་གྲོང་ཁྱེར་དུ་གནས་སྡོད་བྱེད་མཁན་གྱི་གཞུང་ཞབས་ཟུར་པ་དང། རྩོམ་པ་པོ་དང། དམིགས་བསལ་ཡིག་སྒྱུར་ཐད་ལ་དོ་སྣང་བྱེད་པའི་མི་གྲངས་ལྔ་བཅུ་སྐོར་ཞིག་འཛོམས་པའི་ཐོག། སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན། འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས། སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་མིས་བཟོས་རིག་ནུས། AI། ལས་འཆར་སྤྱི་ཡོངས་ཀྱི་ངོ་སྤྲོད་དང་འབྲེལ་ནས། འབྱུང་འགྱུར་ལོ་ཤས་རིང་དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ། བོད་ཡིག་ཏུ་གང་མགྱོགས་བསྒྱུར་དགོས་ཀྱི་འདུག་ཅེས་གསུང་བཤད་གནང་སོང། འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས། བོད་མི་ཤེས་ཡོན་ཅན་དང་གཞུང་ཞབས་པ་ཟུར་པ། སློབ་གྲྭའི་དགེ་རྒན་དང་རྩོམ་པ་པོ། སྐད་ཡིག་གཉིས་གསུམ་ཤེས་མཁན་གྱི་བོད་མི་མང་ཤོས་བྱང་ཨ་རི་གཙོ་བོ་གྱུར་པའི། རྒྱལ་ཁབ་ཁག་ཏུ་གནས་སྤོས་བྱས་ནས་བཞུགས་བཞིན་པ་ལྟར། དེབ་ལྔ་བརྒྱ་བསྒྱུར་རྒྱུའི་ལས་གཞི་འདི་ལ་ངེས་པར་དུ་སོ་སོས་ཆ་ཤས་ལེན་རྒྱུ་དང། རང་ཉིད་ཀྱིས་ཡིག་སྒྱུར་བྱེད་མི་ཐུབ་མཁན་ཚོས། དེབ་གཅིག་བསྒྱུར་རྒྱུའི་ལས་གཞི་ལ་རྒྱབ་སྐྱོར་རོགས་རམ་བྱེད་པའི་འབོད་སྐུལ་བཞེས་གནང་སོང། ཡོད་ནི་མི་འདུག་ད་དཀའ་ངལ་ཡོད་བསྡད་པ་དེ་དེ་རེད་ཤག་དེང་དུས་ཀྱི་ཤེས་ཡོན་ཨ་འདི་མེད་དུས་ད་ང་ཚོ་ནི་འཆར་གཞི་ཅིག་ག་འདྲ་དགོས་རེད་ཞུ་དགོས་ན་དེ་རིང་རྣམ་པ་ཚོར་ཞུ་ཡ་དེ་ཡིན་ད་དེང་དུས་ཀྱི་ཤེས་ཡོན་གྱི་དེབ་ལྔ་བརྒྱ་ཟིག་ངེས་པར་དུ་ད་ང་ཚོ་བོད་ཡིག་ནང་བསྒྱུར་དགོས་ཀྱི་འདུག་ཨ་ད་དེ་བསྒྱུར་ཡ་ལ་ད་ང་ཚོ་ག་འདྲ་ཟིག་བསྒྱུར་བ་ཟིག།

དུས་རབས་འདིའི་ཚན་རིག་གི་མྱུར་ཚད་དང་མཐུན་པའི་བོད་ཀྱི་སྐད་ཡིག་གིས་རྗེས་ཟིན་པར་བྱེད་དགོས་པ་དང། ལྷག་དོན་འབྱུང་འགྱུར་ལོ་ཁ་ཤས་རིང། མིས་བཟོས་རིག་ནུས་ཀྱི་ཁྱབ་ཚད་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པས། བོད་ཀྱི་སྐད་ཡིག་གིས་དེའི་མྱུར་ཚད་ཀྱི་རྗེས་ཟིན་པ་ལ། བོད་ཀྱི་སྐད་ཡིག་གིས་དེའི་མྱུར་ཚད་ཀྱི་རྗེས་ཟིན་པ་ལ། ངེས་པར་དུ་དེང་རབས་ཀྱི་དེབ་ལྔ་བརྒྱ་བོད་ཡིག་ཏུ་བསྒྱུར་རྒྱུ་གལ་ཆེན་པོ་ཡིན་པ་དང། དེབ་དེ་དག་བོད་ཡིག་ཏུ་བསྒྱུར་རྒྱུའི་ཐད་ནས། གཙོ་བོ་བྱང་ཨ་རིའི་ཁུལ་དུ་གནས་སྤོས་བྱས་པའི་བོད་མི་ཤེས་ཡོན་ཅན་ཚོས། ཆ་ཤས་ལེན་ཐུབ་པའི་ཐུགས་རེ་གནང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་བ་དང་ལས་གཞི་འདིའི་ཐད་ལ། ཉེ་བའི་ཆར་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་གནས་བཞུགས་ཀྱི་བོད་མི་ཤེས་ཡོན་ཅན་རྒན་པ་ཁག་ཅིག་གིས་རྒྱབ་སྐྱོར་གྱི་ཆ་ཤས་བླངས་ཡོད་པ་བཞིན་འབྱུང་འགྱུར་ས་གནས་གཞན་དུ་གནས་སྡོད་བྱེད་མཁན་གྱི་བོད་མི་དོན་གཉེར་ཅན་ཚོས་ཆ་ཤས་ལེན་ཐུབ་པའི་འབོད་སྐུལ་ཡང་བཞེས་གནང་སོང། འདི་གཅིག་ག་འདྲས་ཅིག་ཡིན་རུང་ཇི་ལྟར་ང་ཚོའི་བཙན་བྱོལ་ནང་གི་དངོས་གནས་སྙན་མ་གི་ཅིག་ཤེས་ཡོན་ཡོད་མཁན། ནུས་པ་ཡོད་མཁན། རྣམ་དཔྱོད་ཡོད་མཁན།

ང་ཚོས་མཉམ་དུ་ཤུགས་རྒྱབ་བྱས་སོ་སོའི་གི་དེབ་རེ་རེ་བསྒྱུར་ཐུབ་མཁན་གྱིས་བསྒྱུར་རོགས་བྱས། བསྒྱུར་མ་ཐུབ་མཁན་དེ་འདྲ་ཡོད་པ་ན་དེབ་རེ་རེ་སྦྱིན་བདག་གནང་རོགས་བྱས་ཟེར་བ། ད་ང་ཚོས་གང་ལྟར་མཉམ་དུ་བཙན་བྱོལ་ནང་ལོགས་ནི་གང་ལྟར་ཤུགས་རྒྱབ་བྱས་ལོ་ཁ་ཤས་ཀྱི་ནང་ལོགས་ལ་དངོས་གནས་དེང་དུས་ཀྱི་ཤེས་ཡོན་གྱི་དེ་འདྲའི་དེབ་ལྔ་བརྒྱ་ཞིག་ང་ཚོ་ཚང་མས་ཤུགས་རྒྱབ་བྱས་རེད་བ། ཨ་ནི་མི་མང་པོ་ཡོད་དུས་ཁོ་ཡི་ཤེའུ་ཤོ་ཕར་བཀྲམ་བཞག་པ་ན་ཞེ་དྲག་མང་པོ་སྐད་མ་རེད། ད་འདི་འདྲའི་རྡོག་རྡོག་ཅིག་བཟོས་ནས། མ་འོངས་པ་ལ་ང་ཚོ་བོད་ལ་འགྲོ་ཡག་གོ་སྐབས་ཅིག་སླེབས་པ་ཡིན་པའི་སྔོན་ནས་ད་བཙན་བྱོལ་བོད་མི་ཚོ་གི་བཙན་བྱོལ་གི་ལུང་པ་ནས་རེད་བ། དེང་དུས་ཀྱི་ཤེས་ཡོན་གྱི་དེ་འདྲའི་གི subject ཆ་ཚང་གི་ཅིག་གི་དེ་འདྲའི་གི་དེབ་ལྔ་བརྒྱ་ཅིག Collection ཆེན་པོ་ཅིག་བཟོས་བྱས། བོད་མི་རིགས་ལ་ལེགས་སྐྱེས་ཕུལ་བ་ཡིན་ན་དེ་མ་འོངས་པ་ལ་ལོ་ངོ་བརྒྱ་ཕྲག་མང་པོ་གནས་ཡག་གི་དེ་ཅིག་རེད།
དམིགས་བསལ་དེ་རིང་གི་འདུ་འཛོམས་དེའི་མཇུག་ཏུ།

ཡ་མུ་ན་ཁྱིམ་ཚང་སྐོར་ཁོང་དང་ལྷན་དུ་གསར་འགོད་པ་ནོར་བདེ་སྒྲོལ་མ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཚེ་རབ་ལགས་ང་ཚོའི་ལེ་ཚན་ནང་མཉམ་ཞུགས་གནང་བ་ཐུགས་རྗེ་ཆེ། ཚེ་རབ་ལགས་ད་ད་རིང་ཞོགས་ཀས་སྔ་པོ་བྱས་ཨ་ནི་གཟའ་ཉི་མ་རེད་ཨ་ནི་སྤྱི་བཏང་ཁྱེད་རང་གིས་ད་གཟའ་ཉི་མ་འདི་ག་འདྲའི་ར་གཅིག་འགོ་བཙུགས་ཡོད་ན།

ལས་ཀ་བྱེད་རོགས་གཅིག་ག་ད་ལྟ་ཀུན་བཟང་ཚེ་འཕེལ་ར་ང་རང་གཉིས་འདི་ཁོ་འདྲ་པོ་ཅིག་ན་ཡང་ཆུ་ཚོད་བཅུ་བ་བཅུ་བཅུ་ཙམ་ཡིག་ཚང་ལ་ཐེ་གོ་གི་ཡོད་ར་འོ་འདི་གི་ནི་ཨོ་ང་ཚོས་ཁྱི་ཁ་ལག་སྤྲད་དེ་གཙོ་བོ་དེ་ཞོགས་པ་རང་སྔ་པོ་སྔ་པོ་བྱེད་ཀྱི་ཡོད་ཡོད་ར་ཁ་ཅིག་ལབ་ན་ལྡི་ལི་རྒྱ་གར་རྒྱལ་ས་ལྡི་ལི་ལ་ཆ་བཞག་པ་འདྲ་པོ་ཅིག་ན་ད་ཁོ་ཚོས་དེ་བ་ལ་ལས་ཀ་བྱེད་མང་བྱེད་ད་དགོང་དག་ལྟད་མོ་བྱེད་ཀྱི་འདུག་ཨ་ལྟད་མོ་བྱེད་དུས་ནི་འདོད་ལ་མི་ཟང་ངེ་ཟིང་ངེ་མང་པོ་བྱེད་མོ་ཊ་ཡར་འགྲོ་མར་འགྲོ་མང་པོ་བྱེད་བྱེད་དུས་ཡང་ཁ་ལག་སྤྲད་ར་ད་དཔེ་དཀའ་ལས་འདུག་ར། ད་དེ་ལབ་དུས་ཞོགས་པ་སྔ་པོ་ཡིན་ཚུལ་གནང་ནས་མི་མང་ཆེ་བ་ཉལ་བསྡད་ཡོད་རེད་ཁོ་འཇམ་ཐིང་ངེ་བྱས་ཁུ་སིམ་མེ་ཡིན་དུས་ནི་ང་ཚོ་ཞོགས་པ་སྔ་པོ་ཡོད་ར་ཁྱི་ཁ་ལག་དུས་བཞིན་ནི་ཁྱི་ཁྱོན་བསྡོམས་ཉིན་ལྟར་ཁྱི་བརྒྱ་དང་ཉི་ཤུ་གཅིག་ལ་ང་ཚོ་དུས་བཞིན་ནི་ཁ་ལག་སྤྲད་ཀྱི་ཡོད་རེད། ལགས་སོ་ཨ་ནི་ད། འདི་ལྟར་ཞོགས་པའི་ཞོགས་པའི་ལས་བྱེད་འགྲོ་གི་རེད། ལགས་སྤྱིར་བཏང་ཨ་ནི་ད་ད་བར་དུ་ཕྱག་ལས་གནང་ཡ་འགོ་བཙུགས་ནས་ལོ་ག་ཚོད་ཕྱིན་རེད། ད་ལྟ་བར་དུ་ཧ་ལམ་ལོ་དྲུག་ཅིག་འགྲོ་གི་ཡོད་རེད་ར། ད་འགོ་སྟོད་ལ་ང་ཚོས་འགོ་བཙུགས་པའི་སྐབས་སུ་ད་ཁྱི་ང་རང་ཚོས་ང་ཚོ་འདྲ་པོ་ཅིག་ན་ད་བོད་ནས་སླེབས་ཡོད་རེད་འདི་ནང་བཞིན་ང་ཚོས་དང་པོ་ཐོག་མ་ལྡི་ལི་ལ་སླེབས་དུས་ང་ཚོས་ད་ཁང་པ་མ་བཟོ་ནས་ཁང་གླ་འདྲ་པོ་ཅིག་ལ་བསྡད་ཀྱི་ཡོད་རེད། འདི་བསྡད་པའི་སྐབས་སུ་ནི་ང་ཚོས་བསྡད་ས་གི་ད་ཁང་པ་འདི་འགྲམ་ལ་ང་ཚོ་མ་སླེབས་གོང་ནས་ཁྱི་བརྒྱད་ཅིག་བསྡད་ཀྱི་འདུག་ར་ཁོ་རང་ཚོ་མཉམ་དུ་ཁྱི་བརྒྱད་ཅིག་བསྡད་དུས་ད་དང་པོ་ཉིད་ལ་ཁྱི་བརྒྱད་འདི་དུས་བཞིན་འགོ་བཙུགས་ནི་འོ་འགོ་སྟོད་ལ་ཁྱི་བརྒྱད་ཡོད་རེད་དེ་ནས་ཁྱི་བརྒྱད་དེ་ལ་དུས་བཞིན་ཁ་ལག་སྤྲད་དེ་ནས་སོ་སོ་གིས་ད་ཁ་ལག་སྤྲད་དེ་སྤྲད་ཐུབ་ཀྱི་འདུག་དེ་ལས་མང་ང་ཅིག་སྤྲད་ན་བསམ་ནས་ཡང་དེ་ནས་དེས་རྒྱ་ཆེ་རུ་རྒྱ་ཆེ་རུ་བཏང་ད་ད་ལྟ་བར་དུ་ང་ཚོས་དུས་བཞིན་ཁྱི་ཁ་ཅིག་ལས་ཀ་དེ་བྱས་ནས་ལོ་དྲུག་ཙམ་འགྲོ་ཞུ་གི་འདུག་ར་ད་ད་ལྟ་ད་ལྟའི་ཆར་ལ་འདྲ་པོ་ཅིག་སུ་འདུག་ད་ང་ཚོས་ཁྱི་བརྒྱ་དང་ཉི་ཤུ་ཅིག་ལ་ད་ཁ་ལག་དུས་བཞིན་ཉིན་ལྟར་ཁ་ལག་སྤྲད་ཀྱི་ཡོད་རེད་ར། ལགས་སོ་ཨ་ནི་སྤྱིར་བཏང་ཡ་མུ་ན་ཁྱིམ་ཚང་ཟེར་བ་དེ་ག་རེ་བས་དང་པོ་འགོ་བཙུགས་དུས་བསམ་པ་ཁྱི་ལ་ཞལ་ཁ་ལག་སྤྲད་དེ་འགོ་བཙུགས་ཡིན་ན་དེ་ཡ་མུ་ན་ཁྱིམ་ཚང་ཟེར་ན་ཨ་ནི

དུས་ཚོད་གཅིག་ལ་ད་ང་ཚོ་མི་ཉི་ཤུ་ཙམ་བསྡད་ཡོད་རེད། མི་ཉི་ཤུ་ཚང་མ་ད་ཁ་རོ་པད་སོ་སོ་ཕར་ཚུར་དཔེ་སྐྱིད་པོ་བྱེད་ནས་བསྡད་ཀྱི་ཡོད་རེད། ནི་ལས་ཀར་འགྲོ་མཁན་ལས་ཀར་འགྲོ་སོ་སོ་མཐོ་རིམ་སློབ་གྲྭར་འགྲོ་མཁན་འགྲོ་ཡང་དགོང་དག་ཚར་ཚར་ཚར་སོང་ན་ཚུར་སླེབས། ཨོ་དོ་བྱས་ནས་ད་ང་ར་ཚོ་ཁྱིམ་ཚང་གི་རྣམ་པ་འདྲ་པོ་ཅིག་འདུག་བྱས་ནས་ཆགས་སོང་ར། ང་ཚོ་སྔོན་མ་བོད་ཁྱིམ་སྡེ་བ་རེ་ཡིན་ནས་ར་ང་ཚོ་ཁྱིམ་ཚང་ལ་ཁྱིམ་ཚང་གཅིག་བྱས་དེ་ནས་དེ་ལ་མ་མ་ལགས་གཅིག་ཡོད་རེད་དེ་ནས་ད་ཁྱིམ།

ཕྱི་ལོགས་ལ་ཡར་མར་ཡར་འགྲོ་མར་འགྲོ་བྱེད་བཅུག་མ་རེད་ཚང་མ་ཚུར་ཚུར་ནང་ལ་བསྡད་དུས་བསྡད་བསྡད་དགོས་ཀྱི་ཡོད་ར་དེ་ལས་ཀ་འདྲ་པོ་ཅིག་ཡང་ཚང་མ་ནང་ལ་ཚུར་བྱེད་ཀྱི་ཡོད་ར་ད་དེ་བྱེད་པའི་སྐབས་སུ་ད་དུས་ཚོད་དཔེ་མང་པོ་སོ་སོ་ལ་རག་གི་འདུག་ད་དུས་ཚོད་དེ་རག་པའི་སྐབས་སུ་ད་ང་ཚོའི་ཁ་ཅིག་ལབ་ན་ཡ་མུ་ན་ཁྱིམ་ཚང་གླེང་སྟེགས་ལ་ནི་ཡོད་ར་ཡ་མུ་ན་ཁྱིམ་ཚང Forum ལ་ནི་ང་ཚོ་གཅིག་འགོ་ཚུགས་ར Online ཡོད་ར་དེ་དུས་འཛུགས། མཉེན་ཆས་འདི་ང་ཚོས་བེད་སྤྱོད་བྱེད་ནི་ད་ང་ཚོ་བོད་པ་ཡིན་ནའི་རེད་རྒྱ་གར་སྤྱི་ཚོགས་ནང་ལ་ཡིན་ནའི་རེད་ད་ང་ཚོས་གཙོ་བོ་དེ་ག་རེ་ལབ་ན་རྒྱ་གར་སྤྱི་ཚོགས་ཀྱི་གཞོན་སྐྱེས་དང་ང་ཚོ་བོད་པ་སྤྱི་ཚོགས་ཀྱི་གཞོན་སྐྱེས་བར་ལ་འབྲེལ་བ་ཅིག་ཡག་པོ་བྱུང་ན་འདྲ་བོ་བསམ་ནས་ཡོད་ར་ང་ཚོའི་ད་ལྟ་ད་བོད་པ་ནང་ལ་མཁས་དབང་དཔེ་མང་པོ་ཡོད་ར་ད་ནང་ཆོས་ཐོག་ནས་ཡིན་ནའི་རེད་དགེ་བཤེས་ལྷག་རྡོར་ལགས་རེད་ད་ད་ག་ནང་བཞིན་ལྷོ་ཕྱོགས་ཁག་གི་གདན་ས་ཁག་གི་དགེ་བཤེས་ལགས་དེ་འདྲ་ཡིན་ནའི་ད་ནི་རང་གི་བོད་པ་གི་ནང་ཆོས་སྐོར་ལ་ཡིན་ནའི་རེད་ད་ག་ནང་བཞིན་སྐྱབས་མགོན་རིན་པོ་ཆེ་གི་ཐུགས་ཀྱི་དམ་བཅའ་བཞི་ཐོག་ལ་དེ་ང་ཚོའི་ད་ཡང་སྟེང་རིན་པོ་ཆེ་ཡིན་ནའི་རེད་སྐུའི་གསུང་སྒྱུར་ཚེ་དཔག་ལགས་ཡིན་ནའི་རེད་ནི་ཨོ་འདུག་སེ་བྱེད་ནི་ད་ཁོ་རང་ཚོ་ང་ཚོའི online ལ zoom meeting ལ་འདུག་སེ་བྱེད་ནི་ཁོ་རང་ཚོ་ལ་རེ་བ་ཞུས་ནས་ནི་དེ་སྐོར་ལ་སྐད་ཆ་བཤད་རོགས་བྱེད་དང་ལབ་ནི་ང་ཚོས་འདུག་སེ་བྱེད་ནི་ད་ཨེ་འདྲ་བྱེད་ནི་ཉི་མ་ཉི་མ་ལ་ང་ཚོས་ད་ལས་རིམ་འདྲ་བོ་ཞིག་འགྲེལ་བྱེད་འདི་དག་ང་ཚོས་ག་ལབ་དོ། ཀོ་བིད་སྐབས་སུ་ར་ཨོ་འདུག་སེ་འགོ་ཚུགས་ར། དེ་བྱེད་དུས། ད་ལྟ་ཡ་མུ་ན་ཁྱིམ་ཚང་ཟེར་དུས་ཙམ་པ། དེ། Hostel རེད་པ་དེ་སྡོད་ཁང་འདྲ་བོ་ཅིག་ཆགས་རེད་པ། སྡོད་ཁང་འདྲ་བོ་འདི་ལ་ནས་དམིགས་བསལ་ཨེ་འདི་ད་གའི་མ་རེད་ད་ཁང་པ་གཅིག་ཡོད་ར། ཁང་པ་གཅིག་བྱས་ནས་ཁང་པ་དེ་ཕྱི་རོལ་ལ་ད་ས་ཆ་ཆེན་པོ་འདྲ་བོ་ཅིག་རེད། ཁ་ཅིག་ལ་ཁང་པ་དེ་ད་ད་ང་ཚོ་སླེབས་པའི་སྐབས་སུ་དེ་འདྲས་རེད་ད། Empty འདྲ་བོ་ཅིག་ཡིན་ཟེར་ནས་ཁང་པ་སྟོང་པ། ས་ཆ་སྟོང་པར་བཞག་ཆོག་གི་མི་འདུག་ད་ཁོང་ཚོའི་ས་ཆ་འདི་ཡོད་ར་གནས་སྐབས་རིང་འགའ་ཟིན་མེད་ལ་ཁོང་ཚོའི་ཁང་པ་ཡོད་ར་ང་ཚོ་མ་ཟད་ཨིན་ཇི་སྐད་ལ་མ་ཟེར་ནས Temporary ཡོད་ར་གནས་སྐབས་རིང་འགའ་ལ་ཅིག་ཁང་པ་ཅིག་བརྒྱབ་བཞག་ཤག་ད་དེ་ལ་ང་ཚོ་དེའི་གོ་སྐབས་བྱུང་ཁ་ཅིག་ལབ་ན་ང་ཚོའི་ལ་ཁང་པ་དེ་དཔེ་ཡག་པོ་དང་སྤུས་དག་པོ་དེ་འདྲ་ཞེ་དྲག་ཡོད་མ་རེད་ཡིན་པ་ཡིན་ནའི་དེ་ལ་ས་ཆ་དཔེ་ཆེན་པོ་འདུག་ར་ས་ཆ་ཆེན་པོ་ཡོད

དུས་ཚོད་གཅིག་ལ་སློབ་ཕྲུག་ཉི་ཤུ་ཡོད་རེད་གསུངས་སོང་ར་བ། དེ་བྱེད་དུས་ཁྱིམ་ཚང་དེ་ནང་ལ་ཡ་མུ་ན་ཁྱིམ་ཚང་ནང་ལོགས་ལ་ཚུད་ཡ་ལ་ཆ་རྐྱེན་འདྲ་བོ་དེ་ག་རེ་དགོས་ཡོད་ན་ཨ་ནི་གཞན་དག་དེ། དེ་ད་འགྲོ་གྲོན་བཏང་དགོར་བ། ཞལ་ལག་མཆོད་དགོ་རེད་ཨ་ནི། དེ་ག་འདྲའི་ཞིག་གནང་དགོ་རེད་ཨ་ནི་གསུམ་པ་དེ་ད་ལྟ། ཡ་མུ་ན་ཁྱིམ་ཚང་ནང་ལོགས་ལ་ཨ་ནི་སློབ་ཕྲུག་དེ་ཚོ་མཉམ་དུ་ཨ་ནི་ཁྱེད་ཚང་མ་མཉམ་དུ་བཞུགས་དགོ་རེད་པས་ད།

ཡིན། དེའི་རྗེས་ལ་ང་ཚོ་ཡ་མུ་ན་ཁྱིམ་ཚང་ལ་འདི་གལ་སྲིད་སླེབས་པ་རེད་བྱས་ན་ཆ་རྐྱེན་འདྲ་བོ་དང་དེ་འདྲ་གའི་དགོས་ཀྱི་ཡོད་མ་རེད་ར། ད་སྤྱིར་བཏང་ད་ལྟ་ཕྲུ་གུ་ཉི་ཤུ་ཟེར་དུས་མང་ཆེ་བ་གཅིག་ང་རང་ཚོ་སློབ་གྲྭ་གཅིག་པ་རྐྱང་རྐྱང་རེད་ད། གཅིག་དམིགས་བསལ་གྱི་བོད་ནས་སླེབས་འབྱོར་འདྲ་བོ་གཅིག་ཡིན་སོང་ན་ད་སོ་སོ་ལ་སློབ་གྲྭ་ཐོན་ཚར་བའི་རྗེས་ལ་སོ་སོ་སྤུན་ཀྱག་འདྲ་བོ་དང་གཅིག་བསྡད་ས་འདྲ་བོ་དང་ནང་འདྲ་བོ་དང་ཡིན་དུས་དམིགས་བསལ་གའི་ཡོད་མ་ར། དེ་བས་ཀྱང་སོ་སོའི་གྲོགས་པོ་གཅིག་གལ་སྲིད་ལྡི་ལི་ལ་ཡོད་སོང་ན་ཁོང་གི་ལྡི་ལི་ལ་ལས་ཀ་འདྲ་བོ་བྱུང་སོང་ན་གྲོགས་པོ། འགྲམ་ལ་སྐབས་སུ་བསྡད་ག་སླེབས་ལ་དེ་འདྲའི་འདྲ་བོ་བྱས་ནས་ཡོད་ར། ང་ཚོ་ཆ་རྐྱེན་ལ་ནི་དམིགས་བསལ་གའི་ཡོད་མ་རེད་སོ་སོའི་གྲོགས་པོ་གྲོགས་པོ་ངོ་ཤེས་པ་ཡིན་ནའི་རེད་སོ་སོའི་སློབ་གྲྭ་འགྲོ་བཞིན་ཡིན་པ་ནས་ད་སུ་སླེབས་པ་ཡིན་ནའི་འདི་རེད་ག་ལབ་དོ། སླེབས་ཆོག་ཆོག་འདྲ་བོ་ཞིག་རེད་སྐབས་རེ་སྐབས་རེ་ང་ཚོ་ལ་ཨེ་འདྲའི་ཆགས་ཡོད་རོགས་པ་གི་རོགས་པ་ང་ཚོ་སུ་ག་ཅིག་ངོ་ཤེས་མཁན་ཡོད་མ་རེད་དེ་ལས་ཡིན་པ་ཡིན་ནའི་ཁོ་རང་འདི་ཞོགས་པ་སྔ་པོ་དྷ་རམ་ས་ལ་ནས་སླེབས་ཀྱི་འདུག་མགྲོན་ཁང་འདྲ་དེ་འདྲའི་བསྡད་ག་སླེབས་ཡོད་ཟེར་ལབ་ནི་འདི་པར་ལ་བསྡད་ན་འགྲིག་གི་རེད་ལབ།

དང་དུ་བླངས་ནས་ཡོད་རོ། གལ་སྲིད་ཁ་ལག་བཟོ་ཡ་ཡིན་ནས་རེད། ཉོ་ཆ་རྒྱག་འགྲོ་ཡ་ཡིན་ནས་རེད་ཚང་མ་སོ་སོ་སོ་སོ་སོ་གིས་ད་བསམ་བློ་བཏང་ནས་བསམ་གཞིག་གི་ཐོག་ནས་འདུག་བྱས་ནས་ད་ལྟ་བར་དུ་ད understanding ལ་འོ་ར། དེ་འདྲའི་ཐོག་ནས་ད་ང་ཚོ་འདུག་བྱས་ནས་ད་ཚོ་ཚོ་ནི་བསྡད་རེད་ཡོད་རོ། ལགས་སོ། ཨ་ནི་ཕ་ད་ལྟ་ཁྱི་དང་ཁྱི་ཕྲུག་ཚོ་ལ་བདག་སྐྱོང་བྱེད་ཡ་དེ་སྐོར་ལ་བཀའ་འདྲི་ཞུ་ཡས་འདུག་ཨ་ནི་ཁྱི་དང་ཁྱི་ཕྲུག་དེ་ཚོ་ལ་ད་བདག་སྐྱོང་བདག་སྐྱོང་གནང་དུས་ཙམ་པ་ཁྱེད་ཚོ་ཞལ་ལག་ཕོན་ཆེན་པོ་བཀྲམ་ཞོགས་ཀས་སྔ་པོ་ནས་ཁྱི་ལ་སྤྲད་ཀྱི་འདུག་ཨ་འདི་ནས་མ་ཁྱེད་ཀྱིས་མི་ལ་བདག་སྐྱོང་བྱེད་བྱམས་སྐྱོང་བྱེད་སྲུང་སྐྱོབ་ལ་འོ་ར་དེ་གས་ཚང་མ་ཚང་བ་ནང་བཞིན་ཁྱི་ལ་བདག་སྐྱོང་བྱེད་བ་དང་བསྡད་ས་ཡོད་བ་ཟས་ཡོད་བ་སྙིང་རྗེ་དང་བྱམས་བརྩེ་ཡོད་བ་བཅས་འདི་སྒང་ལ་བདེ་སྡུག་ལ་གཟིགས་འདུག་ར security དཔེ་བྱས་ན་ཁྱེད་རང་ཚོས་ད་ལྟ Instagram ལ་ལྟ་དུས་ཙམ་པ་འདི་ནང་ལོག་ལ་འདི་འདུག་ཁྱི་ལ collar ལ་ཨོ་ར་ཁྱི་གི་མཇིང་པ་ལ་ཨ་ནི་ཁོ་ཚོ་མཚན་མོ་ཨ་ནི་མོ་ཊ་དང་དེ་འདྲས་མ་རྡུང་ཡས་ཆེད་དུ་ད་ལྟ་གོང་དུ་ཁྱེད་རང་གི་ཨ་ནི་ལྡི་ལི་འདི་མོ་ཊ་དང Traffic ལ་ཨོ་ར་འདི་འདྲས་ཤུགས་ཆེན་པོ་ཡོད་དུས་ཁོ་ཚོ་ལ་ད་ཁྱི་ལ་ད་རྨས་སྐྱོན་དང་འདི་འདྲས་མ་ཕོག་ཡས་ཆེད་དུ་མཇིང་པ་ལ་དེ་འདྲས་དམིགས་བསལ་བཏགས་ཡས་དེ་འདྲས་འདི་ཚོ་བསམ་བློ་འདི་ཚོ་ག་ནས་སླེབས་རེད་བས་ཅིག་འདི་སེམས་ཅན་བདག་སྐྱོང་གི professional ལ་འོ་ར་ཆེད་ལས་ད་ག་རང་གི་བསམ་བློ་བཏང་ཡ་འདི་ཁྱེད་རང་ཚོ་གི་ལག་ལེན་དང་ཨ་ནི་འདི་འདྲས་ཅིག་བཟོས་འདུག་བ་འདི་བསམ་བློ་འདི་ཚོ་ག་འདྲས་སླེབས་ཡིན་ན་ཨ་ནི་འདི་ནང་ལོག་ལ་འདི་གཅིག་པོ་རེད་མི་འདུག་ད་མི་ཕན་ཚུན་ད་གི་གོང་དུ་གསུངས་དུས་ཡ་མུ་ན་ཁྱིམ་ཚང་ལ་སུ་ཕེབས་ནས་འགྲིག་གི་རེད་ཚང་མ welcome རེད་ཚང་མ་དེ་འདྲས་ཡིན་ན་སེམས་ཅན་ལས་གནང་གི་འདུག་བ་འདི་གི་སེམས་ཤུགས་ལ་འོ་ར་བྱམས་བརྩེ་ལ་ཡ་འདི་འདི་ནས་བློ་བློ་ཟེར་བ་འདི་ག་ནས་སླེབས་རེད།
ད་འདི་དང་པོ་འགོ་ཚུགས་སྟངས་འདི་འདྲ་ཅེས་ད་ང་ཚོ་དང་པོ་ཉིད་ལ་ཡ་མུ་ན་ཁྱིམ་ཚང་ལ་ནི་ང་ཚོ་གདན་ཆེན་བྱེ་ད་ཁང་པ་གྲོགས་ཀྱི་ཕྱག་ར། དེ་ཕྱིས་སུ་ད་ང་ཚོ་ལྡི་ལི་བསམ་ཡས་གླིང་དེ་ལ་ད་ལྟ་ལྡི་ལི་གཞུང་གི་ཡོད་ར Food Hub ལ་ནི་ད་ཁོ་ཅིག་ས་ཆ་ཅིག་འདུག་ཅེས་ནི་གནང་ད་མི་ཆེ་མིང་གི་འདུག་ཆེ་མཐོང་ཆེ་ར་དེ་ཆེ་མཐོང་ཆེ་དུས་ད་དེ་ལ་རྒྱ་གར་ཡུལ་མི་ཡིན་ནི་རེད་དེ་འདྲས་རྒྱ་གར་ག་ཅིག་ད

ཉི་ཤུ་ལྷག་ནས་ད་ཧ་ལམ། བརྒྱ་ཆ་དགུ་བཅུ་གོ་ལྔ་ལྷག་ཙམ་ཅིག་ད་སུ་ཕྱི་རྒྱལ་ཁག་ལ་སློབ་སྦྱོང་འཕར་མ་བྱེད་མཁན་ཡིན་ནི་རེད་ཕྱི་རྒྱལ་ཁག་ལ་ལས་ཀ་བྱེད་མཁན་ནི་གཙོ་ཆེ་ཕེབས་ཚར་རེད་ཡོད་ར་ཚང་མ་འགྲོ་ཚར་རེད་ད་ད་ལྟའི་ཆ་ལ་ཡིན་པ་ཡིན་ན། ལྡི་ལི་ལ་ང་དང་ང་རང་ཀུན་བཟང་ཚེ་དགའ་ང་གཉིས་གཉིས་མ་གཏོགས་ཡོད་མ་ར་ད་ང་གཉིས་གཉིས་མ་གཏོགས་མེད་དུས་ང་གཉིས་ཡས་ཁང་པ་འདུག་སེ་ཕར་སྤོས་ཚར་སྤོས་ཚར་དུས་ད། སྔོན་མ་ཡིན་ན་ཁྱི་བཞག་ས་ས་ཆ་ཡོད་རེད་ཁྱི་ནད་པ་ཡིན་ན་སྨན་བཅོས་བྱེད་ནི་བྱེད་ས་ས་ཆ་ད་དེ་འདྲའི་དམིགས་བསལ་གས་ཡོད་མ་ར་དེ་གས་མེད་བ་དུས་ད་ད་དུས་ང་ཚོའི་ཁ་ཕྱོགས་ལ་ན། ཁྱི་དེ་ཚོ་སོ་སོ་གི་ས་ཆ་ཁག་ཁག་བསྡད་ཀྱི་ཡོད་པ་ཡིན་ནས་ང་གཉིས་གཉིས་ཀྱིས་ཁ་ལག་སྤྲད། སྤྲད་དེ་ད་ང་རང་གཉིས་ཀྱིས་མུ་མཐུད་དེ་རང་ད་ཕྱི་སྒོ་ལ་ར། ཕྱི་སྒོ་ལ་སྡོད་དེ་ང་ཚོས་སྔོན་མ་དང་པོ་འགོ་སྟོད་ལ་ང་རང་ཚོ་ཁྱི་བརྒྱད་དེ་ལ་ཁ་ལག་སྤྲད། བརྒྱད་ནས་བརྒྱད་ཀྱི་འགྲམ། ཚུ་ལ་ཁ་ལག་སྤྲད། དེ་ཕྱིན་ནས་ད་སོ་སོའི་གི་ནུས་པ་ལ་དཔགས་ནས་ནི་ཁྱི་དེའི་གྲངས་འབོར། འཕར་གྱིན་འཕར་གྱིན་འཕར་གྱིན་བཞིན་ད་ད་ལྟའི་ཆ་ལ་ཡིན་ན་བརྒྱ་དང་ཉི་ཤུ་འདྲ་བོ་ཅིག་འདུག་ཆ་ཟེར་བ། ད་དེ་ཁྱི་དེ་དུས་སུ་ཁ་ལག་སྤྲད་པའི་སྐབས་སུ་ཡོད་ར་ཁྱི་དེ་གི། ང་གཉིས་ཀྱི་ད་གཙོ་བོ་ཡོད་ར་འཆར་གཞི་དེ་ག་རེ་ལབ་པ་རེད་ལབ་པ་ཡིན་ན་ང་གཉིས་ཀྱི་ང་ཚོ་མ་གཞི་ནས Animal Shelter འདུག་ལབ་ཡོད་དོ། དེ་འདྲའི་སྒོ་ཕྱེ་ཡ་དང་དེ་འདྲ་བྱེད་དགོས་ཅིག་འཆར་གཞི་མ་རེད་ང་གཉིས་འཆར་གཞི་དེ་ག་རེ་ལབ་བས། ང་ཚོའི Community གཅིག་ནང་ལ་ཁྱི་ཡོད་རྒྱུ་བརྗོད་མ་རེད་ཁྱི་ཡོད་རྒྱུ་དེ་ཚོ་ང་ཚོས་ཏག་ཏག་ག་འདྲས་བཟོ་འདུག་ཁྱི་ཡོད་རྒྱུ་དེ་ཚོ་མི་མཉམ་དུ་མཐུན་ལམ་ཡག་པོ་ག་འདྲས་བཟོ་འདུག་དེ་ང་གཉིས་འཆར་གཞི་རེད་དེ་འཆར་གཞི་དེ་ག་འདྲས་འགྲུབ་ཐུབ་འདུག་ལབ་བས་ན། སོ་སོའི་ནང་གི་ཕྱི་ལོགས་ལ་ཁྱི་གཉིས་གསུམ་འབྱོར་གྱི་ཡོད་སོང་ན་ཁྱི་གཉིས་གསུམ་དེ་སོ་སོ་རང་གི་འདི་ནང་ལ་བསྡད་མཁན་མི་གཅིག་གིས་ད་གལ་སྲིད་ཁ་ལག་འདྲ་བོ་སྤྲད་ནི་དགུན་ཁ་འདྲ་བོ་ཡིན་ན་ཁོ་འཁྱགས་ཡོད་རེད་ཟེར་ནས་དེ་འགྲོ་དེ་འདྲས་འདྲ་བོ་གཅིག་བྱས་སོང་ན།

འདིར་ད་འདི་འཆར་གཞི་དེ་སྒྲུབ་པ་ལ་ཡོད་ར་འགན་དཔེ་ཤུགས་ཆེན་པོ་ཞིག་འཁྱེར་ལེན་གྱི་འདུག་ཡུལ་མི་ནང་ལོགས་ལ་ཁྱི་ལ་མ་དགའ་མཁན་དེ་འདྲའི་བྱུང་སྲིད་པ་དེ་ཚོ་བྱུང་བའི་སྐབས་སུ་ཡང་ང་ཚོས་ཀྱིས་ཁོ་ཚོ་མཉམ་དུ་ད་སྐད་ཆ་བཤད་པར་འགྲོ་ཅིག་ནས་སྐད་ཆ་དེ་ཞི་བའི་ངང་ནས་བཤད་ད་ཕར་ཕྱོགས་དེ་གི་བསམ་ཚུལ་ཉན་ད་སོ་སོའི་བསམ་ཚུལ་དེ་ཕར་ག་འདྲས་ཡིན་མིན་ད་ང་ཚོས་ག་རེ་གོ་བསྡུར་བྱེད་དགོས་འདུག་ད་ང་ཚོའི་སྤྱི་ཚོགས་ཅིག་ནང་བསྡད་དུས་ཁྱི་དེ་མི་དེ་མཉམ་དུ་བསྡད་དགོས་ཀྱི་ཡོད་ར་ལྷག་མ་ཞོག་ཁྱི་ག་ཡོད་བ་མི་ག་ཡོད་ས་ནས་ཁྱི་ཡོད་པ་རེད་ད་ཁྱི་དེ་ལོགས་སུ་ཕུད་ཡས་ད་འོས་ད་དེ་འདྲ་དཔེ་ཁག་པོ་རེད་ད་དེ་མཉམ་དུ་བསྡད་ལ་ང་ཚོས་ད local feeder ལབ་ད་ཁྱི་དེ་ལ་ཁ་ལག་སྤྲད་མཁན་ཡིན་ན་རེད་ཁྱི་དེ་ད་འདི་བྱེད་མཁན་དེ་ཚོ་ལ་དཔེ་འགན་ཆེན་པོ་འདུག་ད་ཁོང་ཚོས་ག་རེ་འགན་ཆེན་པོ་ཅིག་འདུག་ལབ་ན་ད་ལྟ་ངས་ལྡི་ལི་འདྲ་བོ་བྱས་སོང་ན་ད་ང་ཚོ་མོ་ཊ་ད་དེ་འདྲ་དཔེ་ཤུགས་ཆེན་པོ་རེད་དེ་ལམ་ཁ་གི་མ་བལྟས་པ་ལ་མོ་ཊ་མགྱོགས་པོ་བཏང་ནས་འགྲོ་དུས་ཁྱི་རྫི་ཡས་འདྲ་བོ་ད་དམིགས་བསལ་གྱི་དགོང་དག་ད་དགུན་ཁ་ཡོད་ར་དེ་དུས་ལམ་ཁ་དེ་ཚོ་ཡིན་ནའང་ཅིག་གསལ་ལ་མ་གསལ་ལ་འདྲ་བོ་ཡོད་དུས་ད་འདི་གནས་ཚུལ་དཔེ་ཤུགས་ཆེན་པོ་བྱུང་ལ་འདི་ལ་ང་ཚོས་ག་རེ་བྱེད་ལབ་ན་རེད། effective ཀོ་ལ་ཡོད་ར། ང་ཚོ་དེ་སྲིད་ནས་མོ་དྲག་གི་ཡོད་ཕོགས་སུ་ན་ཁོ་གིང་པ་ལ་རྟ་རྒྱོབ་ཀྱི་རང་རྟ་ཐག་པ་དེ་ཡོད་ཀྱ་རུ་བྱོ་རེད་དེ་ཡོད་ཀྱ་དུ་ཕ་ཆུ་མོ་ར་དེ་བཏང་ངེས་ཀྱི་ཡིན་ཚུལ་ནས་ཁོ་ར་གི་ཨོ་དེ་ལ་ཁྱི་གཅིག་འདུག་དེ་ལ་གཅིག་གི་གོ་རྒྱུ་བཏང་གི་འདུག་ལ་ཁོ་ར་གི་དོགས་ཟོན་བྱེད་ཡ་རུ་བྱོ་ར། དེ་ཨོ་དུ་སྲིད་དེ་ཨོ་དུ་སྲིད་ནས་གཅིག་ཡོད་རེད། གཙོ་བོ་གཙོ་བོ་དེ་ག་རེ་དུ་ལ་ང་ཚོ་ཁ་ལག་སྤྲད་པའི་སྐབས་སུ་ང་ཚོ་ག་རེ། ལྟ་ཐུབ་ཀྱི་འདུག་ལབ་བས་ན་ཁྱི་གང་གི་གཤག་བཅོས་བྱས་འདུག་གཤག་བཅོས་བྱས་མི་འདུག་ལབ་ཡ་ལ་ཁྱི་ད་ལྟ་ཕྲུ་གུ་མ་སྐྱེ་བ་བཟོ་ཡ་ཡོད་ར་འདི་ང་ཚོས་བྱེད་ཐུབ་ད་ལྟ་ང་ཚོའི་ལས་ཀ་འདི་ནང་ནས་གལ་ཆེ་ཤོས་འདི་ག་རེ་འདུག་ལབ་ན། ཁྱི། ལྡི་ལི་འདྲ་བོ་བྱས་ན་ས་ཆ་ཆུང་ཆུང་རེད་མི་འབོར་དཔེ་མང་པོ་རེད་འདི་ག་ཁྱི་ཡི་མི་འབོར་དཔེ་མང་པོ་ཡོད་རེད་འདི་ག་ལ་ཁྱི་དེ་གཤག་བཅོས་མ་བཏང་སོང་ན་མང་པོ་ཡོད་རྒྱུ་འདི་ག་ལ་མི་འབོར་དཔེ Over Population རེད་ར་མི་འབོར་དཔེ་ཚད་ལས་བརྒལ་བ་ཅིག་ཆགས་ཡོད་རེད་ཡོད་ར། དེ་ཆགས་དུས་ད་དེ་ལ་ང་ཚོས་སྤེ་ཨེན་ནིའུ་ཏྲོ་ལེ་དང་ཨི་ཇི་ཀེ་ལ་མ་སོ་ནི་ད་འདི་རེད། ཀྱི་ཤ་ཤོད་སྟངས་ནི་པུའུ་ཀེ་མེ་ཀྱོ་སོའི་ཞོ་ར། འདི་འདི་ལེན་ཐག་དེ་ལེན་ག་ཁེ་ཆེ་ཤོས་ཅིག་རེད་འདོད་ར་དེ་ཁེ་སི་ཆི་ཝེ་ན་ཁ་ཅིག་ལ་ན་ད་ནང་ང་ཚོ་མ་སོ་ནི་ཁྱི་དེ་ཚོ་སོ་སོའི་ཁྱི་མོ་དེ་ཚོ་ད་སོ་སོའི་པུའུ་ཀེ་དུས་ཚོད་ཅིག་ལི་ར་དེ་དུས་ཁྱི་དེ་མོ་དེ་གི་རྒྱབ་ལ་ད་ག་ལབ་ར་ཁྱི་ཕོ་དཔེ་མང་པོ་འདྲ་བོ་ཅིག་འདུས་ནི་ཁྱི་ཕོ་དེ་ཚོ་ཕར་འདུག་སེ་འཛིང་ཁྱི་དེ་ཚོ་འདུག་སེ་འཛིང་བྱེད་དུས་ནི། དེ་དེ་དེ་འཛིང་བའི་སྐབས་སུ་ནི་འཛིང་མཁན་དེ་ཚོ་དཔེ་ཞིག་ནང་ཁུལ་འཛིང་གི་ར་དེ་འཛིང་དུས་ནི། རྨ་འདྲ་བོ་ཅིག་བཟོས་ནི་གལ་སྲིད་རྨ་དེ་ལ་སྨན་བཅོས་བྱེད་མཁན་མ་རག་སོང་ན་རྨ་དེ་ཁོ་ར་རུལ་འབུ་རྒྱག་ཏུ་ཕྱིན་ནི་ཁོ་ཤི་འགྲོ་མཁན་ཡང་དཔེ་མང་པོ་བྱུང་གི་ཡོད་རེད་ད་འདི་ལ་དུས་གལ་སྲིད་ཁྱི་དེ་གཤག་བཅོས་བཏང་སོང་ན་ཡོད་ར་ང་ཚོ་ཁ་ཚ་ཁྱི་གི་ནད་པ་བྱ་ཡག་བྱུང་ར་དེ་གྲངས་ཀ་དེ་བེད། འདི་ཁོ་ར་ཡི་མ་ཉུང་རུ་འགྲོ་གི་རེད། ཁྱི་ད་ག་རང་ལ་ང་ཚོས Cancer ཡོད་ར། ཁྱི་བུ་མོ་ཡིན་ན་བུ་སྣོད་ཀྱི Cancer དང། བུ་ཡིན་ན་བུ་ག་ཅིག་ཀྱི་འབྲེལ་བ་ཡོད་པའི Cancer དེ་ཚོ་ཡིན་ནའི Cancer མ་ཆགས་པ་བྱས་ཁྱི་ཁོ་རང་གི་རང་བཞིན་གྱི་ད། Life span། ཡོད་ར་མི་ཚེ་བྱེད་བ་མི་ཚེ་ག་ཅིག་ད་རིང་ཐུང་བྱ་བ་འདི་རིང་རུ་འགྲོ་གི་རེད། ད་ག་ནང་བཞིན་ད་ཁྱི་ག་ཅིག་གྲངས་འབོར་བྱོས་ར་གྲངས་འབོར་འདི་ད་ཁོ་ཚད་གཞི་ཏག་ཏག་ཅིག་འདི་ལ་ཉར་ཐུབ་དགོས་རེད་ག་ཅིག་ན་ས་ཆ་གཅིག་ནང་ལོགས་ལ་ཁྱི་དཔེ་མང་པོ་ཆགས་སོང་ན་རང་བཞིན་གྱི་མི་ཁ་ཤས་དགའ་བོ་མི་འདུག་ར་གྲངས་འབོར་བྱོས།

འཕྲུལ་ཆས་རིག་པ་དེ་འདྲས་མཐོ་སློབ་འགྲིམས་ཚར་བ་རེད་ཨ་ནི་ཁྱེད་རང་འཚོ་བ་སྐྱིད་པོ་རེད་ཡིན་ན་ཡང་ཁྱེད་རང་དང་བླངས་ཀྱི་ཐོག་ནས་འདི་འདྲ་ཁྱི་དང་སེམས་ཅན་ལ་ད་བྱམས་སྐྱོང་བྱེད་ཨ་ནི་དེ་ཞལ་ལག་གཅིག་པོ་ཕུལ་བ་མ་ཚད་ཞལ་ལག་གཅིག་པོ་ཕུལ་བ་མ་གཅིག་པོ་མེད་པ་བྱས་ད་དུང་བདག་སྐྱོང་གནང་གི་འདུག་ཨ་ད་བརྩེ་བ་བརྩེ་དུང་འདི་བརྩེ་བ་འདི་ག་འདྲས་སླེབས་པས་ཁྱེད་རང་སེམས་ཤུགས་འདི་ག་འདྲས་སྐྱེས་བས་དེ་དེ་བྱམས་བརྩེ་འདི་ག་འདྲས་གཞན་དག་ལ་ག་འདྲས་འཕེལ་གྱི་ཡོད་ན་ད་ཅིག་སྤྱིར་བཏང་ཡིན་ན་ད་སོ་སོ་བོད་ནས་ཡོང་བྱས་སོ་སོ་ཆུང་ཆུང་སྐབས་སུ་བོད་ལ་ཡིན་ནའི་ད་སེམས་ཅན་མཉམ་དུ་ད་ང་ཚོ་འབྲོག་པ་རང་ར་ས་མ་འབྲོག་འདྲ་བོ་རེད་དེ་ལ་དུས་ད་སེམས་ཅན་མཉམ་དུ་ད་འབྲེལ་བ་དེ་རང་བཞིན་གྱི་ཡོད་པ་ར་ཅིག་ཆུང་ཆུང་ཡིན་པའི་སྐབས་སུ་སེམས་ཅན་མཉམ་དུ་ཅིག་འཚོ་བ་འགྲོ་བྱས་སེམས་ཅན་ཡར་མར་འཚོ་ག་འགྲོ་བྱས་ནི་ད་སེམས་ཅན་མཉམ་དུ་ཅིག་དེ་ཆུང་ཆུང་སྐབས་སུ་ཅིག་ད་ཡོད་ཡོད་ས་ར་ཡིན་པ་ཡིན་ནའི་ད་སོ་སོ་དུས་ངན་ཀོ་བིད་སྐབས་སུ་ད་མི་མང་པོ་ཅིག་གྲོངས་འགྲོ་གི་ཡོད་རེད་འདི་སྐབས་སུ་སོ་སོ་ག་རེ་ཚོར་བ་སྐྱེས་སོང་ད་ལབ་ན་ད་སོ་སོ་ཅིག་མི་ཚེ་ཅིག་ལས་ཀ་བྱེད་ལྷང་ས་འགྲོ་ཤག་ནི་ཅིག་མི་ཚེ་སྤུག་ན་ཅིག་པོ་དེ་ད་སོ་སོ་འདོད་པ་སྐོང་གི་འདུག་ཡ་ལམ་སོ་སོ་ད་དྲི་བ་ཅིག་འདྲ་བོ་ཅིག་སླེབས་ཡ་ཅིག་དྲི་བ་ཅིག་སླེབས་ཤག་དེ་སླེབས་པའི་སྐབས་སུ་ད་སོ་སོའི་ངོས་ནས་ག་ག་རེ་འདྲ་བོ་བསམ་སོང་ན་སོ་སོའི་སྤྱི་ཚོགས་ཆེད་དུ་གཞན་ཕན་ཡིན་ནའི་རེད་ད་སྤྱི་ཚོགས་ཆེད་དུ་ང་རང་ཚོ་འཐབ་རྩོད་ཆེད་དུ་སོ་སོའི་ལས་ཀ་འདྲ་བོ་ཅིག་བྱེད་ཀྱི་ཡོད་པ་ཡིན་ན་ད་གང་ལྟར་ཅིག་ད་སོ་སོའི་བྱེད་ཡས་ཀྱི་ཅིག་བྱེད་དགོས་འདུག་པའི་ཨེ་འདྲ་འདྲ་བོ་ཅིག་སོ་སོའི་ཚོར་བ་དཔེ་ཤུགས་ཆེན་པོ་ཅིག་སླེབས་སོང་ཡོད་ར། ད་འདི་སོ་སོའི་བྱེད་ཡས་འདི་དག་མི་སོ་སོའི་གི་ཆེད་ལས་པ་སོ་སོ་སོའི་གི་ནུས་པ་ལ་དཔགས་ནས་ད་སོ་སོ་ག་རེ་ཡིན་ནའི་ཁ་ཤས་འཐབ་རྩོད་ཐོག་ལ་བྱེད་མཁན་ན་འཐབ་རྩོད་ཁབ། འཐབ་རྩོད་ཐོག་ལ་བྱེད་མཁན་དེ་དཔེ་ཡག་པོ་དེ་འདྲ་ཡོད་རེད་ད་ཡང་སོ་སོའི་འཐབ་རྩོད་ཐོག་ལ་བྱེད་ར་འཇོན་གྱི་མེད་པ་འདྲ་བོ་བྱས་ན་སོ་སོའི་རིག་གཞུང་ཐོག་ལ་ག་རེ་བྱེད་ཐུབ་ཡས་འདུག་ད་ཨེ་འདྲ་བྱེད་ནས་ད་སོ་སོའི་སུའི་ཅིག་བྱེད་ཐུབ་ཡས་བརྗོད་ར་འདི་ཅིག་བྱེད་ཐུབ་ན་ཡག་པོ་འདུག་ཅོ་བྱུ་ཚོར་བ་སླེབས་སོང་ར་ད་ང་ར་འདྲ་བོ་ཅིག་ཡིན་པ་ཡིན་ན་ཡོད་ར། པའི་སྐད་ཆ་ཞིག་ཁྱེར་སྟངས་བཤད་སྟངས་དཔེ་མཁས་པོ་འདྲ་བོ་ད་དེ་འདྲའི་མཁས་པོ་ཅིག་མེད་ར་ད་དེ་ནི་དུས་ད་ང་རང་གི་ཡག་ཤོས་དེ་གར་མཐོང་ཟེར་ན་ཁྱི་ལ་འདུག་བྱས་ནས་ཁ་ལག་སྟེར་ད་སྤྱི་ཚོགས་ནང་ལོགས་ལ་ཁྱི་དེ་ཚོ་ལ་ད་ལྷིང་འཇགས་ཡག་པོ་ཅིག་བྱུང་ཡས་ལ་ད་སོ་སོའི་ག་རེ་བྱེད་ཐུབ་ཀྱི་འདུག་ལབ་ནས་ཅིག་ཡོད་ར་ད་གཙོ་བོ་དེ་ལྟར་ཚང་མ་ཤོག་ང་ཚོ་བོད་པ་ཅིག་ཡིན་པའི་ཕྲུ་གུ་ལ་རང་བཞིན་གྱི་བྱམས་སྙིང་རྗེ་དེ་མི་རིགས་གཞན་པ་ལས་ལྷག་ག་ཅིག་ཅིག་ད་ཡོད་པ་རེད་ཁྲོ་མོ་ཤོག་ར་ད་འདི་ག་ལ་ནི་ང་ཚོ་སྐྱབས་མགོན་རིན་པོ་ཆེ་གྱི་ག་དུས་ནས་སེམས་པ་བཟང་པོ་བྱེད་བྱམས་སྙིང་རྗེ་བྱེད་ལབ་ནས་ང་ཚོ། ད་དུས་རྒྱུན་དུ་ད་ང་ཚོ་ལ་འདུག་བྱས་ནས་བཀའ་སློབ་ཕེབས་བསྡད་ཀྱི་ཡོད་རེད། ད་འདུག་བྱེད་དུས་ད་སོ་སོའི་གི་ཅིག་ཕན་བདེ་རུ་ཅིག་བྱེད་ཐུབ་ན་ནི་ཡག་པོ་འདུག་བསམ་སོང། འདི་ག་ལ་ནི་སོ་སོའི་གི་ཅིག་གཞན་པ་ལ་བྱམས་དང་སྙིང་རྗེ་རུ་ཅིག་བྱེད་པ་ཡིན་ན་ཉི་མ་འདི་ལ་ཡིན་ན་སོ་སོ་དཔེ་སྐྱིད་པོ་འགྲོ་གི་ཡོད་ར་གྲོངས་བྱོས། ད་དབང་འདྲེ་འདྲ་བོ་ཅིག་རེད་ད་ལས་སོ་སོའི་གི་ཅིག་དགོས་པའི་རྒྱབ་ལྗོངས་འདྲ་བོ་ཅིག་ར། ཨ་ནི་ཚེ་སྒྲུབ་ལགས། ད་སེམས་ཤུགས་དང། དེ་འདྲའི་གཅིག་པོ་གི་འདང་གི་མ་རོ་ཨ་དཔེར་བཞག་ན་ཁྱི་ལ་ད་ལྟ་ཁྱེད་རང་གི་ཁྱི་གི་སྐྱེ་སྒོ་བཀག་ཡ་ད་ཁྱི་གི་མི་འབོར་ད་འདི་ཚོ་སྟངས་འཛིན་བྱས་ཡ་ཆེད་དུ་སྐྱེ་སྒོ་བཀག་ཡ་སྨན་བཅོས་བྱས་ཡ་ཨ་ནི་ཞལ་ལག་ཕུལ་ཡ་འདི་གྲས་ཆ་ཚང་ལ་འགྲོ་སོང་བཏང་དགོས་ཡོད་རོ་ཨ་འགྲོ་སོང་འདི་ད་འདི་ག་འདྲས་གནང་གི་ཡོད་རེད། དང་པོ་དང་པོ་འགོ་སྟོད་ལ་ང་ཚོ་ད་ཁྱི་བརྒྱད་ནས་འགོ་ཚུགས་རེད་དེའི་རྗེས་ལ་བཅུ་གཉིས་སླེབས་རེད་དེ་ནས་ཉི་ཤུ་རྩ་གཉིས་སླེབས་རེད་དེ་ནས་ཁྱི་བཞི་བཅུ་ལྔ་བཅུ་སྤོ་ཏོ་དང་ད་འགྲོ་སོང་བྱུང་བ་རེད་ད་ང་དང་ང་རང་ཀུན་བཟང་ཚེ་དཔལ་གྲོགས་པོ་ཡོད་ར་ང་རང་གཉིས་རང་གི་ད་འདུག་བྱས་ནས་སོ་སོ་གྱི་སྒེར་གྱི་གཏང་གི་ཡོད་ར་ཡོད་ར་ད་དེ་དུས་ག་བྱེད་ལབ་པ་ན་ང་ཚོ་ཁ་ལག་སྟེར་ཡ་འདྲ་བོ་ཅིག་མེད་ཁ་ལག་འདི་གང་ལྟར་ང་རང་འདུག་བཟོས་ནས་སྟེར་གྱི་ཡོད། ད་ལྟ། ཁ་ལག་འདི་ནང་ལ་འབྲས་བླུག་གི་རེད་ང་ཚོ་ཤ་རྫུས་མ་ལབ་ཀྱི་ར་དེ་བླུག་གི་རེད་རྒྱ་གར་གྱི་ད་ལི་བླུག་གི་རེད་ད་ག་ནང་བཞིན་རྩམ་པ་བླུག་གི་རེད་ཡོད་ར་ད་དེ་ཚོ་ང་ཚོ་གི་ཐུག་པ་རུག་ནང་བཞིན་བཙོས་ནས་ཡོད་ར་འདུག་སེ་སྟེར་གྱི་ཡོད་དེ་སྤྲད་ཙ་ན་ག་རེ་ཡོད་ན་གོང་ཡང་ཆུང་ང་ཡོད་ར་དེའི་སྐབས་སུ་ཡིན་པ་ཡིན་ན། འགྲོ་སོང་ཅིག་ལོ་གསུམ་བཞི་འདྲ་བོ་ཅིག་ད་འགྲོ་སོང་ཅིག་ང་རང་གཉིས་སྒེར་གྱི་རང་བྱེད་ཀྱི་ཡོད་ར་ད་ཕྱིས་སུ་ང་གཉིས་གཉིས་ཀྱི་ད་ད་ད Instagram ཡོད་ར་དེའི་ནང་ལ་ད་སོ་སོའི་གྱི་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་དེ།

གསུམ་བཞི་འདྲ་བོ་ཅིག་དང་ང་རང་གཉིས་སྒེར་གྱི་རང་གི་འགྲོ་སོང་གཏང་གི་ཡོད་རེད་དེ་ག་ལ་འགྲོ་སོང་དཔེ་ཆེན་པོ་ལབ་ནས་གང་དམིགས་བསལ་འགྲོ་གི་ཡོད་མ་རེད་ཉི་མར་རྟག་པར་ཁྱི་བཞི་བཅུ་ཙམ་ཁ་ལག་སྟེར་འདྲ་དེ་འདྲ་མ་གཏོགས་ད་དེའི་རྗེས་ལ་ང་གཉིས་ཀྱིས་གྲངས་འབོར་དེ་བསྡུ Instagram ལ་འདུག་བྱས་པའི་སྐབས་སུ་མི་མང་པོ་ཅིག་གིས་དགའ་མོས་དཔེ་བྱེད་འདུག་རང་ཚོ་ལས་ཀ་དཔེ་ཡག་པོ་བྱེད་འདུག་རང་ཚོ་དགུ་བཅུ།

ཆེན་པོ་ཅིག་ལ་བཟོ་ན་ནི་ག་རེ་ཡག་པོ་འདུག་ལབ་པ་ན་ང་ཚོས་ལས་ཀ་བྱས་དེ་རྒྱ་ཆེ་རུ་བཏང་ཐུབ་པ། རྒྱ་ཆེ་རུ་བཏང་འདུག་བྱས་ནས་འདུག་བྱས་ནས་ལས་ཀ་འདི་རྒྱ་ཆེ་རུ་བཏང་དུས་ནི་ད་ད་ལྟའི་འདྲ་བོ་ཅིག་གནས་གནས་སྟངས་ལ་ཡིན་ན་ད་ལོ་གཉིས་སུ་འགྲོ་གི་ཡོད་རེད་ང་ཚོས་ལས་ཀ་ག་རེ་བྱེད་ཀྱི་ཡོད་དེ་གང་ལྟར་ཞལ་འདེབས་རང་རེད་འདི་འདི་ག་ལ་ཕྱི་རྒྱལ་ཁག་ནས་ཞལ་འདེབས་རྒྱག་མཁན་མང་པོ་འདུག་རྒྱ་གར་སྤྱི་ཚོགས་ནང་ལོགས་ལས་རྒྱ་གར་ཡུལ་མིས་ཞལ་འདེབས་རྒྱག་མཁན་མང་པོ་འདུག་ཁ་ཤས་ཡིན་ཙ་ན་དངོས་སུ་རང་ང་ཚོ་ཐུག་སྐད་ཆ་བཤད་རང་ཚོ་ལས་ཀ་དཔེ་ཡག་པོ་བྱེད་འདུག་ལབ་དེ་ང་ཚོ་ལ་ཁོ་རང་ཚོས་འབྲས་དང་འབྲས་བོ་རི་དང་དེ་འདྲའི་ཁོ་རང་དངོས་སུ་ང་ཚོ་ལག་པ་ལ་འདུག་སེ་སྤྲད་ཡག་འདྲ་བོ་ཅིག་དང་ཁ་ཤས་ཡིན་ན་ཡང online Amazon དེ་འདྲའི་བརྒྱུད་ནས་ཡང་ང་ཚོ་ལ་བཏང་ཡག་འདྲ་བོ་ཅིག་དང་དེ་འདྲའི་བྱེད་དུས་ད་ད་ལྟའི་ཆ་ལ་ང་ཚོས་ལས་ཀ་བྱས་དེ་བརྒྱ་ཆ་བརྒྱ་ནས་བརྒྱ་ཞལ་འདེབས་རང་རེད་ཡོད་ར། ཨ་ནི་ད་ལྟ། སྤྱི་བཏང། ད་ལྟ་ཁྱེད་རང་གིས་གསུངས་སོང། དེ་བརྒྱ་ཆ་བརྒྱ་ནས་བརྒྱ་ཞལ་འདེབས་རེད་གསུངས་སོང་བ། ཨ་ནི་འདི་མ་ཚད་རྒྱ་གར་ཡུལ་མི་དང་རྒྱ་གར་དེ་བོད་པ་མང་པོ་ཞིག་ནས་ཞལ་འདེབས་ཕུལ་གྱི་འདུག་གསུང་གི་འདུག། རྒྱ་གར་སྤྱི་ཚོགས་ནང་ལོགས་ལ་སེམས་ཅན་བདག་སྐྱོང་བྱེད་མཁན་དེ་འདྲས་ཡོད་རེད་བ། དེ་ཚོ་མཉམ་དུ་མཉམ་ལས་དེ་འདྲས་གནང་གི་ཡོད་ན་ཁོང་ཚོ་དཔེར་ན་ཁྱེད་རང། ད་གིན་གོང་དུ་སྐྱེ་སྒོ་བཀག་ཡ་དང་སྨན་བཅོས་བྱེད་ཡ་དང་དེ་འདྲའི་སྐོར་གསུངས་སོང་བ་དེ་དུས་ཨ་ནི་རྒྱ་གར་ནང་ལོགས་ལ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་ནའི་རེད་སེམས་ཅན་བདག་སྐྱོང་གི་དེ་འཛིན་སྐྱོང་དེ་འདྲའི་མཉམ་དུ་མཉམ་ལས་དེ་འདྲ་གནང་ཡོད་ན་ཨ་ནི་དེ་འདྲའི་འཆར་གཞི་ཡོད་ན

ཚོགས་པ་ཁ་ཤས་ཡོད་ལ་ཁྱི་ནད་པ་རྨས་སྐྱོན་དཔེ་ཚབས་ཆེན་པོ་ཕོག་སོང་ན་ཁོ་ཚོ་རྒྱུན་དུ་སྐྱབས་མཁན་དེ་འདྲ་ཡོད་ལ་དེ་འདྲའི་ཚོགས་པ་ཡོད་ལ་ད་དེ་འདྲའི་ཚོགས་པ་དཔེ་མང་པོ་འདུག་ལྡི་ལི་ཁོ་རང་ལ་ཡོད་ལ་ཚོགས་པ་དཔེ་མང་པོ་འདུག་ད་ང་ཚོའི་ག་རེ་ད་བོད་པ་གལ་སྲིད་ང་འདྲ་ང་དང་ང་འདྲ་ད་ཁ་ལག་སྤྲད་དེ་ངས་འགྲོ་ཁྱི་ལ་བཏགས་དེ་ངས་འགྲོ་ཡིན་ན་ག་རེ་འགོ་ཚུགས་དགོས་འདུག་ལ་དེ་འདྲའི་ཚོགས་པ་དཔེ་མང་པོ་འདུག་ཚོགས་པ་དེ་ཚོ་ང་ཚོས་བེད་སྤྱོད་གཏང་དགོས་འདུག་ད་བེད་སྤྱོད་གཏང་དགོས་འདུག་ལབ་ན་ག་འདྲ་ཁོ་ཚོ་མཉམ་དུ་འབྲེལ་བ་བཟོས་ཁོ་ཚོ་མཉམ་དུ་འབྲེལ་ལམ་བཟོས་སྐབས་རེ་སྐབས་རེ་ཁོ་རང་ཚོ་ག་ཅིག་ད་ལྟ་ཚོགས་པ་དེ་ཚོ་ལ་ཕར་འགྲོ་རྒྱ་གར་གྱི་དུས་ཆེན་ཡོད་ར་དི་ཝཱ་ལི་དང་ཧོ་ལི་ལད་དང་རྒྱ་གར་ལ་ཕར་འགྲོ་ཁོ་ཚོ་ལ་ཇ་དང་རྔན་པ་འདྲ་སྟེར་ཕར་ཁོ་རང་ཚོ་དེ་ནང་ལ་དང་བླངས་ཀྱི volunteer ལས་ཀ་འདྲ་བྱེད་ཅེས་ཁོ་ཚོ་ལ་འབྲེལ་བ་ཡག་པོ་ཆགས་ཡོད་ད་འབྲེལ་བ་ཡག་པོ་ཆགས་སོང་ན་སོ་སོའི་སྤྱི་ཚོགས་ཀྱི་ཁྱི་དེ་ཚོ་ལ་དེ་ལ་ཅིག་དེ་སྐོར་ལ་ཅིག་བྱེད་དགོས་སོང་ན་ཁོ་ཚོ་མཉམ་དུ་ཁ་བརྡ་འབྲེལ་བ་བྱས་ནས་ཁོ་ཚོ་ཡང་དགའ་བོའི་ངང་ནས་ལས་ཀ་བྱེད་གར་སླེབས་ཡོད་ར།

ཁོ་བོའི་རྒན་ལས་ནས་ཁྱི་དེ་ཡིས་ད local feeder དེ་ཁོ་གིས་ཉི་མ་རྟག་པར་ཁ་ལག་སྤྲད་དུས་ཁོ་ངོ་ཤེས་ཀྱི་ར་ངོ་ཤེས་དུས་ནི་སེམས་ཅན་ཚོགས་པ་མཉམ་དུ་འབྲེལ་བ་བྱས་ནས་ཁྱི་གཤག་བཅོས་བཏང་བ་ཡིན་ནའི་རེད་ཁྱི་ཁབ་བརྒྱབ་ནས་འདུག་ཟེར་ནས་ད་ལས་ཀ་དཔེ་ཡག་པོ་བྱེད་ཐུབ་ཡོད་ར་ད་ང་ཚོ་འདྲ་བ་ཅིག་ན་དེ་འདྲས་ཆགས་ལ་ཡོད་ར་ཁྱི་གཤག་བཅོས་བཏང་ཡ་ག་ཅིག་སེམས་ཅན་ཚོགས་པ་གཅིག་གི་མདོ་ད་ད་ནས་པོ་འུར་འུར་བོས་ནས་ང་ཚོའི། འགྲམ་ད་ག་རང་ཡོད་དེ་མཉམ་དུ་དཔེ་འབྲེལ་བ་ཡོད་དེ་ཁོང་ཚོའི་མཉམ་དུ་འབྲེལ་བ་བྱས་ནས་ཐག་ཐང་ཐང་པོ་འདུག་ང་གཉིས་གཉིས་ཀྱིས་ལོ་གཉིས་ནང་ལོགས་ལ་ཁྱི་ལྔ་བཅུ་ང་ལྔ་ལྷག་ཅིག་ད་ང་གཉིས་གཉིས་ཀྱིས་ཡོད་ར་གཤག་བཅོས་གཏང་ཐུབ་ར་ཕུག་ཁྱི་ཁྱི་ཡོད་ར་སྤུ་གུ་མ་སྐྱེ་བ་བཟོ་ཡ་དེ་ད་ག་ནང་བཞིན་ང་གཉིས་གཉིས་ཀྱིས་ད་ལྟ Sanjay Gandhi Animal Care Center ལབ་ནས་ད་ཁོང་ཚོ་དེ་ར་སེམས་ཅན་རྨས་སྐྱོན་ཕོག་སོང་ན་སྐྱབས་ཅིག་ཁོང་ཚོ་གིས་སྐྱབས་ཀྱི་རེད་ར་ཁོང་ཚོའི་མོ་སྐད་བཏང་སོང་ན་ནི་མོ་ཊ་ལས Animal

ང་ཚོ་ཞོགས་པ་རྟག་པར་ཁྱི་ཁ་ལག་སྤྲད་ཡའི་སྐབས་སུ་ཁོ་རང་དང་བླངས་རང་གི་ལས་ཀ་བྱ་བར་སླེབས་ཀྱི་ཡོད་རེད། དང་བླངས་རང་གི་ལས་ཀ་བྱ་བར་ཁོ་ཚོ་འདི་ཡིན་ནའི་རེད་ང་ཚོ་ཡ་མུ་ན་ངོས་ཕྱོགས་ལ་ད་ལྟ་རྩི་ཤིང་བཏབ་རྒྱུ་དང་དཔེ་བལྟས་དང་ང་ཚོ་དེ་འདྲས། རྩི་ཤིང་བཏབ་མཁན་གྱི་ད་སྤུ་གུ་ཆུང་ཆུང་ཅིག་རེད་ལ། ཁོ་རང་ཞོགས་པ་རྟག་པར་ང་ཚོ་ལ་དང་བླངས་ཐོག་ནས་རོགས་པ་བྱེད་གར་སླེབས་ཀྱི་རེད་ཁ་ཚ་སྤྱི་བཏང། ཁོ་རང་ཡིན་ནའི་སྤུ་གུ་མ་འདྲ་བ་ཅིག་དང་འདུག་ཁྱི་ལ་དཔེ་དགའ་བོ་འདུག་རང་བཞིན་གྱིས་སྤུ་གུ་གཞན་པ་དེ་ཞིག་དེ། ཐུགས་རྒྱུད་འཇམ་པ་འདྲ་ཅིག་དེ་འདྲ་འདྲ་ཅིག་ང་རང་གིས་མཐོང་སྣང་བྱུང་ཟེར་ནི་ཁོ་རང་འགྲོ་ཅིག་ན་ནི་ང་ཚོ་ཞོགས་པ་རྟག་པར་ཁྱི་ཁ་ལག་སྟེར་ཡ་རོགས་པ་བྱེད་གར་སླེབས་ཀྱི་རེད་དེ་ནས་ནི་ཁྱི་དང་འབྲེལ་བ་ཡོད་པའི་ལས་ཀ་ག་རེ་ཡོད་ནའི་ཁོ་རང་བྱེད་གར་སླེབས་ཀྱི་རེད། སྐབས་རེ་སྐབས་རེ་ང་ཕར་ཁྱི་ག་ཅིག་ད་ལྟ་རྒྱ་གར་གྱི་སེམས་ཅན་ཚོགས་པ་དེ་ཚོ་ལ་ཅིག་ལས་ཀ་འདྲ་ཡོད་ན་ཕར་འགྲོ་ཡོད་ནི། ཁོ་ཡིན་ཡོད་ར་ཅོ་ཅོ་ང་ཡང་མཉམ་དུ་ཁྲིད་རོགས་བྱེད་དང་ལབ་ནས་ཁོ་རང་གིས་དེ་འདྲའི་བུ་གུས་བུས་གུས་དེ་འདྲའི་བྱེད་ཀྱི།

རེད། སློབ་གྲྭར་འགྲོ་ཡ་ཡོད་ར་དེའི་འགྲམ་ལ་རྒྱ་གར་གྱི་སློབ་གྲྭ་ཅིག་ད་ལྟ་གཞུང་གི་སློབ་གྲྭ་ཅིག་ལ་འགྲོ་ཡ་འགྲོ་དགོས་དུས་ཡོད་ར། ཡང་སྐབས་རེ་སྐབས་རེ་འདི་ཁོ་ར་ཚོ་ཡང་ནང་མི་ཁོ་ཚོ་སྤྱི་བཏང་རང་བཞིན་གྱི་ཁོ་ར་སྐྱོ་པོ་རེད་དེ་སྐྱོ་པོ་ཡིན་དུས་ད་ཡང་ཅིག་དཔལ་འབྱོར་གྱི་དཀའ་ངལ་འགྲོ་བྱེད་བྱེད་དེ་ཡང་སྐབས་རེ་སྐབས་རེ་འགྲོ་མ་ཐུབ་བ་དེ་འདྲ་ཡང་བྱུང་གི་ཡོད་ས་རེད། ད་ང་རང་གི་ཆ་ཤས་འགྲོ་དེ་ག་འདྲས་འགྲོ་བྱེད་ཡིན་ལབ་ན་ཁོ་ར་གི་ད་ལྟ་ང་ཚོ Birth Certificate ལབ་ཡ་ཡོད་ར་ད་འདི་ཁོ་ལ་མིན་འདུག་ཡོད་ར་དེ་ངས་ད་ལྟ་ཁོ་ར་ཚོ་ཨ་མ་དེ་ལ་སྐད་ཆ་བཤད་ནས་ད་འདི་མགྱོགས་པོ་བཟོས་ལབ་ཡིན་ར།

འདི་ཅིག་ག་འདྲས་གནང་གི་ཡོད་ཅིག་གསུང་རོགས་གནང་དང། འདི་ལྟ་འདི་རེད་ང་ཚོ་སོ་སོ་ཁྱི་ཁ་ལག་སྤྲད་པ་ཡིན་ནའི་རེད་ཁྱི་སྨན་བཅོས་བྱེད་པ་ཡིན་ནའི་རེད་ད་སེམས་ཅན་ཚོགས་པ་ཁ་ལ་འདི་ཟེར་བྱས་ནས་འགྲོ་གི་ཡོད་པ་ཡིན་ནའི་རེད་འདི་ག་སུ་ཡོད་ར་ད་ང་རང་ཚོའི་ད་འདི་ལྟ་དུས་འདི་དོ་སྣང་དཔེ་བྱུང་གི་འདུག་ད་ཁ་ཟས་ང་ཚོའི་ཡོད་ར moment ཡོད་ར། moment དཔེ་སྙིང་རྗེ་མོ་དེ་འདྲས་ཡིན་དེ།

མི་མང་པོ་གཅིག་གིས་ད་དེ་ལ་མཐོང་གི་རེད་དེ་མཐོང་དུས་མི་མང་པོ་གཅིག་ལ་ང་རང་ཚོ་ཀྱི་ད message མ་གཞི་ནས་ང་རང་ཚོས་ག་རེ་མི་གཞན་པ་ལ་ལབ་འདོད་ཡོད་པ་དེ་དེ་ང་ཚོས Instagram ལ་བླུག་ཐུབ་སོང་ན་ང་ཚོ་ལས་ཀ་བྱེད་རྒྱུ་ལས་ལྷག་ག་ཅིག་ང་ཚོས message ཡིན་ནའི་རེད་དེ་ཕར་མང་པོ་གཅིག་ལ་སྤེལ་ཐུབ་ཀྱི་འདུག་ད་ནི་ངའི་ཆ་ཤས་འདྲ་པོ་ཅིག་རེད་དེ་ག་འདྲ་འདྲ་པོ་ཅིག་གི་དོ་སྣང་བྱུང་ལབ་པ་ཡིན་ན་མི་མང་པོ་གཅིག་གིས་ང་ཚོའི་ཁྱི་ཁ་ལག་སྤྲད་དེ་དུས་རང་ཚོ་ཁྱི་ཁ་ལག་ག་རེ་སྤྲད་ཀྱི་ཡོད་ཁྱི་དེ་ཚོ་དཔེ་སྐྱིད་མདོག་གོ་ཟེར་ཡ་འདུག་ང་ཚོ་ཡིན་ནའི

ལགས་སོ་ཨོ་ནི་ཚེ་སྒྲུབ་རྡོ་རྗེ་ལགས་ང་ཚོའི་ལེ་ཚན་ནང་མཉམ་ཞུགས་གནང་བ་ཐུགས་རྗེ་ཆེ། ལོས་ལོས་སྐད་འཕྲིན་བཅས་ཐུགས་རྗེ་གནང། ད་ལྟ་ང་མཉམ་དུ་བཀའ་མོལ་ཞུས་མཁན་དེ་ཚེ་སྒྲུབ་རྡོ་རྗེ་ལགས་རེད་ཚེ་སྒྲུབ་རྡོ་རྗེ་ལགས་ཀྱིས་གཙོ་འགན་བཞེས་ཏེ་གསར་འཛུགས་གནང་བའི་ཡ་མུ་ན་ཁྱིམ་ཚང་སྐོར་གླེང་མོལ་ཞུས་པ་ཡིན། རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།